བོད་དོན་ཉམས་ཞིབ་པ་ཚོ་ལ་འབྲེལ་བ་བྱེད་མི་ཆོག་པའི་དམ་དྲག་བྱེད་བཞིན་ཡོད་འདུག་པ་འདི་ཐད། བཞུགས་སྒར་དྷ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དཔལ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་སྐུ་འཁོར་དང་བཅས་པ་ཕེབས་བསུ་གཟབ་རྒྱས་ཀྱི་ཁྲོད་ཁེ་ན་ཌའི་གྲོང་ཁྱེར་ཀྲོ་རོན་ཀྲོ་ནང་ལ་འཚོགས་རྒྱུའི་བྱང་ཨ་མི་རི་ཀའི་སྨོན་ལམ་ཆེད་དུ་ཆེད་ཕེབས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཡུ་རོབ་དང་རྒྱ་ནག་བར། ལོ་མང་པོའི་རིང་ཆབ་སྲིད་ཀྱི་ལངས་ཕྱོགས་མི་འདྲ་བ་ཡོད་མིན་ལ་མ་ལྟོས་པར། རྒྱལ་ཁབ་སོ་སོའི་ཚོང་ལས་ཁེ་ཕན་རྨང་གཞིར་བཟུང་བའི་ཐོག་ནས། འབྲེལ་ལམ་སླར་གསོ་དང་འཕེལ་རྒྱས་གཏོང་ཐབས། བྱེད་བཞིན་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཅར་འདྲིའི་ལེ་ཚན་ནང། རྒྱ་གར་གྱི་ཌལ་ཧོ་སི་ས་གནས་ནང་ཡོད་པའི། དྲ་རྒྱའི་བརྙན་ཐུང་གི་ལམ་ནས་ས་གནས་ནང་དབུལ་ཕོངས་ལ་རོགས་རམ་བྱེད་མཁན་བྱམས་ཆེན་ལགས་ཀྱིས་གཙོ་བོ་གནང་ནས་དང་བླངས་མི་གྲངས་བཅུ་གྲངས་ཤིག་གིས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་སྟབས་བསྟུན་ནས་རི་མཐོ་པོའི་སྒང་སུ་ཤིང་སྡོང་བརྒྱ་དང་བཅུ་གསུམ་ཙམ་འདེབས་འཛུགས་བྱ་རྒྱུ་སོགས་ཀྱི་སྐོར་ལ། བྱམས་ཆེན་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱལ་སྤྱིའི་མནར་གཅོད་འགོག་པའི་ཉིན་མོ་སྲུང་བརྩི་དང་འབྲེལ། རྒྱ་ནག་གཞུང་གིས་བོད་ཀྱི་ཆབ་སྲིད་ཀྱི་བཙོན་པ་ཚོར་ལུས་སེམས་གཉིས་ཀྱི་མནར་གཅོད་བཏང་བ་དང། བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནས་སྟངས་སོགས་ཀྱི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་དང་ལྷན་དུ་བློ་བེ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཡང་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ཀྱི་བུ་མོ་ལ་དམིགས་བསལ་མཇལ་ཁ་བསྩལ་གནང་འདུག་ཞིབ་གསལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཀམ་རའོ་གཞིས་ཆགས་སུ་རྟེན་གཞི་བྱས་པའི་སྒ་སྐྱེ་དགུ་མདོ་ཡི་ས་སྐྱ་རྩེ་ཆེན་བསམ་འགྲུབ་གླིང་དགོན་གྱི་དགེ་འདུན་པ་གཙོ་བོར་གྱུར་བའི་གཞིས་ཆགས་ཀྱི་ཡུལ་མི་དང་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ཀྱི་བུ་མོ་ཚེ་བརྟན་བུ་ཁྲིད་ལགས་སུ་དམིགས་བསལ་མཇལ་ཁ་བསྩལ་བའི་སྐབས་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ནི་ངོས་ཀྱི་གྲོགས་པོ་ཡིན་ཞེས

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ཡི་ཟླ་བ་དགུ་པའི་ཚེས་གཉིས་ཉིན་བོད་ལྗོངས་དམངས་གཙོའི་གཞུང་དབུ་བརྙེས་པའི་དགའ་སྟོན་མཛད་སྒོ་ཐོག་མ་དེ་གནང་སྟེ་བོད་མི་མང་སྤྱི་འཐུས་སྐབས་དང་པོར་ཆོས་ལུགས་ཆོལ་གསུམ་དང་བཅས་པའི་མི་གྲངས་བཅུ་གསུམ་བསྐོ་གཞག་གནང་བའི་ཁྲོད་གྲའུ་དཔོན་རིན་ཆེན་ཚེ་རིང་ལགས་མདོ་སྟོད་སྤྱི་འཐུས་ཁོངས་སུ་བསྐོ་གཞག་གནང་ཡོད་འདུག། ཨ་ནི་པཱ་ལགས་དེ་དུས་སྤྱི་འཐུས་རྣམ་པ་ལ་ཨི་འདྲེར་ས་སྤྱི་འཐུས་རྣམ་པ་སྒང་ག་བསྐོ་གཞག་བརྒྱབ་ཤར་ས་པཱ་ལགས་དེ་དུས་དེ་ནི་སྐུ་སྒེར་ཡིག་ཚང་ནང་ལ་ཕྱག་ལས་གནང་གི་བཞག་འདུག་ག་ད་དེ་དུས་མི་གསར་པ་མང་པོ་ཡོད་དེ་ཚོ་ཐོག་བརྒྱབ་དེ་སོང་ཙང་པཱ་ལགས་དག་ཐག་སྐུ་མདུན་རྩ་ལ། ཕལ་ཆེར་ལོ་དྲུག་ཙམ་ཅིག་ཕྱིས་བི་ཟིང་བཟུང་གི་རེད། དེ་སོང་ཙང་ད་བོད་ནས་ང་བོད་ནས་ཕྱིས་སུ་དེ་ལྷ་ས་ལ་སྐུ་མདུན་མཇལ་ཁ་མང་པོ་ཕྱིན། མང་པོ་ཅིག་གྲོས་བྱས་དེ་འདྲའི་བྱས་ནས་མང་པོ་གནང་བཞག་དེ་སོང་ཙང་ཁོང་དཔེ་ཐུགས་མཉེས་པོ་གནང་གི་རེད། གྲའུ་དཔོན་རིན་ཆེན་ཚེ་རིང་ལགས་ནི་བོད་མིའི་འཐབ་རྩོད་དང་འབྲེལ་བའི་ལོ་རྒྱུས་ལྡན་པའི་བཙན་བྱོལ་བའི་མི་རབས་དང་པོའི་ཁོངས་སུ་ཡིན་པ་དང། དེ་སྔ་ཀམ་རའོ་བོད་མིའི་གཞིས་ཆགས་ཐོག་མ་གསར་འཛུགས་གནང་བའི་སྐབས། སྐུ་ལས་སྐྱོན་མཁན་གཙོ་བོའི་གྲས་ཤིག་ཡིན་འདུག་ཅིང་བོད་མི་མང་སྤྱི་འཐུས་སྐབས་དང་པོ་དང་གཉིས་པ། གསུམ་པ། དྲུག་པ་བཅས་ཀྱི་ལས་ཁུར་ཞུས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་བོད་ལ་ཕེབས་པའི་སྐུ་ཚབ་ཐེངས་བཞི་པའི་ཚོགས་མིའི་ཁོངས་སུ་ཡོད་འདུག། དངོས་གནས་རྒན་རབས་རྣམ་པ་དང་ངའི་པཱ་ལགས་གཙོས་བྱས་པའི་རྒན་རབས་རྣམ་པ་སྒང་ག་གིས་དཔེ་དཀའ་ལས་བརྒྱབ་པ་རེད་ད་ལྟ་ང་གཞིས་ཆགས་འདི་ནས་ངས་ལབ་ཀྱི་ཡོད་ད་རྒན་རབས་རྣམ་པ་གིས་དེ་འདྲའི་དཀའ་ལས་བརྒྱབ་པ་རེད་དེ་འདྲའི་སྐུ་ལས་བསྐྱོན་ཡོད་རེད་ད་ང་ཚོ་གི་ཅིག་ཡར་རྒྱས་བཏང་མ་ཐུབ་ནས་ཁོང་རྣམ་ཚོ་སྐུ་ལས་བསྐྱོན་རྒྱུ་དེ་ལས་ང་ཚོ་ཆོག་ཆུང་བྱས་ཕྱིན་ཡར་རྒྱས་བཏང་ཐུབ་ན་ད་ཡིན་ད་མ་རེད་བཏང་མ་ཐུབ་པས་ནས་ང་ཚོ་དེ་ཁོང་ཚོ་ག་འདྲས་གནང་པ་དེ་ཡང་ར་ར་ང་ཚོ་མུ་མཐུད་ནས་ང་ཚོ་ངོས་ནས་འགན་འཁྱེར་བྱས་ནས་ང་ཚོ་ཡར་རྒྱས་གང་ཐུབ་ཐུབ་གཏང་དགོས་རེད་དཀའ་ལས་མང་པོ་རྒྱབ་དངོས་གནས་བསམ་བློ་གཏང་རེ་བ་དཔེ་མི་སྲིད་དཀའ་ལས་ཆེན་པོ་རྒྱབ་ཤག། གཞན་ཡང་སྤྱི་ཟུར་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ནི་བོད་ས་ཡོངས་རྫོགས་རྒྱ་ནག་གཞུང་གིས་བཙན་འཛུལ་མ་བྱས་གོང་དུ་སྒ་སྐྱེ་དགུ་མདོ་ཁུལ་དུ་དཔོན་ཁག་ཉི་ཤུ་རྩ་ལྔ་ཡོད་པ་ལས་གྲའུ་དཔོན་སྡེ་ཁག་ཀྱང་ཚུད་ཀྱི་ཡོད་འདུག་ཅིང་ཕྱིས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་བཙན་བཟུང་བྱས་པའི་སྐབས་མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་ནང་ཞུགས་ཏེ་རྒྱ་ནག་གཞུང་གི་བཙན་འཛུལ་ལ་ཕར་རྒོལ་བྱས་ཡོད་འདུག།

བོད་མི་མང་དག་ཅིག་འཛིན་བཟུང་འབོད་འགུག་བྱས་ཡོད་པ་དངོས་སུ་ཤེས་རྟོགས་བྱུང་ལ། ང་རང་ལ་མཚོན་ན་ཕྱི་ཕྱོགས་སུ་འབྲེལ་བ་རེ་གཉིས་བྱས་རྐྱེན་ཉེ་སྔོན་ང་དང་གྲོགས་པོ་གཉིས་ཀྱིས་འབྲེལ་ཡོད་ས་གནས་སྲིད་གཞུང་གིས་འབོད་འགུག་གིས་ཕྱི་ཕྱོགས་ཀྱི་བོད་མི་དང་ལྷག་པར་དུ་གསར་འགོད་པ་དང་བོད་དོན་ཉམས་ཞིབ་པ་ཚོར་སྐད་ཆ་བཤད་པ་དང་ཡི་གེ་བསྐུར་བ་སོགས་རྩ་བ་ཉིད་ནས་བྱས་མི་ཆོག་པའི་ཉེན་བརྡ་བཏང་ཟིན་སྐོར་འགྲེལ་བརྗོད་གནང་གི་འདུག། ང་རང་ཡང་ཁྲོ་ཟུང་མ་ཞིག་ལ་བོས་ལ་ང་རང་ལ་འདི་ལ་ཡང་ཨ་འདི་ཞིག་གིས་ཟེར་ན་ཨ་འདི་རྒྱག་མ་ཡོང་དྲན་ཡང་ཚེ་ཡོད་ཟེར་ཚར་གི། ཡང་འབྲེལ་ཡོད་བོད་མི་གཞན་དེས་དེང་སྐབས་ཕྱི་ཕྱོགས་ཀྱི་བོད་མི་དང་འབྲེལ་ཡོད་ལ་སྤྱིར་བཏང་གི་སྐད་ཆ་ལྟ་བུ་བཤད་ཀྱང་འབོད་འགུག་དང་ཉེན་བརྡ་གཏོང་བ་དང་ང་རང་ལ་མཚོན་ན་ད་ལོ་གཅིག་པུར་ཐེངས་གཉིས་ལ་འབོད་འགུག་གིས་འདྲི་རྩད་དང་ཐེངས་རྗེས་མ་དེར་ངོ་ཤེས་ཤིག་བརྒྱུད་དངུལ་སྤྲད་ནས་བཀག་ཉར་ཁང་ནས་ཕྱིར་ཐོན་ན་ཡང། ད་ལྟ་མུ་མཐུད་ཉེན་བརྡ་ཅན་གྱི་མིང་ཐོའི་ཁོངས་སུ་བཅུག་ཡོད་པས་ལྷ་ས་ནས་ས་གནས་གཞན་གང་དུ་འགྲོ་དགོས་ཀྱང་ས་གནས་ཉེན་རྟོག་ལས་ཁུངས་སུ་ཆོག་མཆན་ཞུ་དགོས་པ་སོགས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོས་ཕྱི་ཕྱོགས་སུ་ཐེངས་མང་ལ་འབྲེལ་བ་བྱེད་མཁན་ཚོར་གང་བྱུང་འབོད་འགུག་གིས་འདྲི་རྩད་དང་ཐོབ་ཐང་ལག་ཁྱེར་མིང་ཐོ་དང་ནག་ཉེས་ཅན་གྱི་རྟགས་བརྒྱབ་པ་སོགས་འབྱུང་གི་ཡོད་པ་དང་འདི་ལོའི་ཕྱི་ཟླ་གསུམ་པའི་ནང་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་བ་བྱས་མི་ཆོག་སྐོར་བརྗོད་ནས་གང་བྱུང་ཞིབ་བཤེར་ཤུགས་ཆེར་བྱས་ཡོད་པ་རེད་ལ། དཔེར་ན་དེ་སྔ་གཞིས་ཀ་རྩེ་གྲོང་ཁྱེར་ནས་ཡིན་པ་སྤེན་པ་ཚེ་རིང་ལགས་སུ་ཁ་བྲལ་བར་འབྲེལ་བ་ཡོད་སྐོར་བརྗོད་ནས་འཛིན་བཟུང་བཀག་ཉར་དང་རྗེས་སུ་གློད་གྲོལ་བཏང་རྗེས་མུ་མཐུད་སུན་གཙེར་དང་གྲོང་ཚོ་ཡོངས་སུ་སྤྲོད་བཞིན་པའི་རོགས་སྐྱོར་ཁ་གསབ་དངུལ་མི་སྤྲོད་པ་དང་གྲོང་མི་ཚོར་ཁོང་དང་འབྲེལ་འདྲིས་བྱས་མི་ཆོག་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས་ཡུ་རོབ་རྒྱལ་ཁབ་སྦེལ་ཇམ་ནང་བོད་དོན་ཞུ་གཏུག་གནང་ཡག་འགོ་འཛུགས་གནང་བཞག་དེ་ཡང་བོད་མི་མང་སྤྱི་འཐུས་ཀྱི་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ཡུ་རོབ་རྒྱལ་ཁབ་གསུམ་གྱི་ནང་ལ་བོད་དོན་ཞུ་གཏུག་ཆེད་ཁ་ས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་རྒྱལ་ས་སྦིར་སིལ་གྱི་རྒྱལ་སྤྱིའི་གནམ་ཐང་དུ་ཕེབས་འབྱོར་གནང་པའི་སྐབས་སྦིར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་དང་འབྲེལ་ཡོད་ལས་བྱེད། བོད་རིགས་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་ས་གནས་གཞོན་ནུ་དང་ཆུ་བཞི་སྒང་དྲུག་སོགས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་བཞག་དེ་རིང་ཉིན་གུང་ཆུ་ཚོད་གསུམ་དང་ཕྱེད་ཀའི་ཐོག་ཡུ་རོབ་གྲོས་ཚོགས་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་ཡིན་པའི་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Thomas Zedikovic མཆོག་དང་ལྷན་མཇལ་འཕྲད་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་སོགས་ཀྱི་གནས་སྟངས་ཀྱི་སྐོར་དང། ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་གནས་བབ་དང། བོད་མིའི་སྒྲིག་འཛུགས་ཀྱི་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་སོགས་ངོ་སྤྲོད་དང་སྦྲགས། ཡུ་རོབ་གྲོས་ཚོགས་ནང་བོད་དོན་གླེང་སློང་དང་བོད་དོན་ཐོག་གྲོས་ཆོད་འཇོག་གནང་ཡོང་བ། ལྷག་པར་དུ་ཡུ་རོབ་སྤྱི་མཐུན་ཚོགས་པའི་ནང་བོད་དོན་དམིགས་བསལ་སྐུ་ཚབ་ཞིག་བསྐོ་གཞག་གནང་དགོས་པའི་སྐོར་སོགས་ཞུས་གནང་བཞག་སྐུ་ཞབས Thomas ལགས་ཀྱིས་བོད་ཀྱི་རང་དབང་རང་བཙན་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་པ་དང་འབྲེལ་ཡོད་སྲིད་གཞུང་ཁག་ལ་ཡང་བོད་དོན་ཐོག་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུར་འབད་བརྩོན་ཞུ་རྒྱུའི་ཞལ་བཞེས་གནང་ཡོད་འདུག་དེ་བཞིན་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཞིག་གི་གོ་སྒྲིག་ཐོག་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་པ་དེ་གའི་ཁོར་ཡུག་གི་འགྲེམས་སྟོན་ཞིག་ལ་གཟིགས་སྐོར་གནང་བ་དང། དེར་སྤྱི་འཐུས་རྣམ་པས་བོད་དོན་ངོ་སྤྲོད་ཀྱི་ཡིག་ཆ་ཁག་ཕུལ་ཏེ་གྲོས་ཚོགས་ནང་བོད་དོན་གླེང་སློང་ཡོང་བའི་འབོད་སྐུལ་གནང་ཡོད་འདུག་ཡང་དེ་རིང་ཚེས་ཉི་ཤུ་རྩ་དགུ་ནས་བཟུང་མུ་མཐུད་ནས་ཕྱི་ཟླ་བདུན་པའི་ཚེས་གཉིས་བར་སྦེལ་ཇམ་གཞུང་དང། ཡུ་རོབ་གྲོས་ཚོགས་ཀྱི་གནད་ཡོད་མི་སྣ་སོགས་དང་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་རྒྱུ་ཡིན་པའི་གནས་ཚུལ་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་བོད་རིགས་གཞོན་སྐྱེས་མང་པོར་དམག་སྦྱོང་སྤྲད་ནས་ས་སྲུང་དམག་མིའི་ཁོངས་སུ་གཏོང་བཞིན་ཡིན་འདུག་རྒྱ་ནག་གཞུང་གིས་བོད་རིགས་དམག་མི་རྣམས་ལ་རྒྱ་དཀར་ནག་གཉིས་ཀྱི་ས་མཚམས་སུ་བཀོད་སྒྲིག་བྱས་ནས་ས་སྲུང་ཁོངས་སུ་བཞག་ཡོད་པ་དང་དེ་ནི་བོད་མི་རྣམས་ས་མཐོ་པོ་གནམ་གཤིས་གྲང་ངར་ཅན་དུ་གནས་ཐུབ་ཀྱི་ཡོད་པའི་ཆ་ནས་ལ་དྭགས་དང་ཨ་རུ་ན་ཅལ་དང་ས་འབྲེལ་ཡོད་པའི་ས་མཚམས་སུ་བཀོད་སྒྲིག་བྱས་པ་ཞིག་ཡིན་འདུག། དེ་ཡང་གནས་ཚུལ་ནང་ཐོན་པར་གཞིགས་ན། རྒྱ་ནག་གི་དམག་མིའི་ཁོངས་སུ་ཡོད་པའི་བོད་རིགས་དམག་མི་རྣམས་ས་མཐོའི་སྒང་དུ་འཚོ་གནས་ཐུབ་པའི་ཆ་ནས་རྒྱ་དཀར་ནག་གི་ས་མཚམས་སུ་བསྐོ་གཏོང་བྱས་ཡོད་པ་བཤད་བཞག་འོན་ཀྱང་ད་དུང་རྒྱ་ནག་གི་ས་སྲུང་དམག་མི་མང་ཆེ་བ་ནི་རྒྱ་མི་རིགས་ཡིན་འདུག་ཤར་ལ་དྭགས་ཀྱི་ས་མཐོ་ལྟ་བུ་ཆེས་མཐོ་བའི་ས་ཁུལ་དུ་རྒྱ་རིགས་དམག་མི་འགྲེམས་འཇོག་བྱ་རྒྱུར་གདོང་ལེན་ཆེན་པོ་བྱ་དགོས་པར་སོང་བོད་རིགས་དམག་མི་བཀོད་སྒྲིག་བྱས་པ་ཞིག་ཡིན་འདུག་དེ་བཞིན་རྒྱ་གར་དང་ས་འབྲེལ་ཡིན་པའི་ས་མཚམས་སུ། བོད་རིགས་དམག་མིའི་ནུས་སྟོབས་ཆེ་རུ་གཏོང་ཐབས་སུ་རྒྱ་ནག་གཞུང་གིས་བོད་མི་ཁྱིམ་ཚང་གཅིག་ནས་མི་རེ་ངེས་པར་དུ་རྒྱ་ནག་བཅིངས་འགྲོལ་དམག་མིའི་ཁོངས་སུ་གཏང་དགོས་པའི་བཀའ་བཏང་ཡོད་འདུག་ལ། རྒྱ་ནག་གིས་བོད་རིགས་གཞོན་སྐྱེས་མང་པོར་དམག་སྦྱོང་སྤྲད་ནས་ས་སྲུང་དམག་མིའི་ཁོངས་སུ་གཏོང་བཞིན་ཡིན་འདུག་ཡང་བོད་རིགས་གཞོན་སྐྱེས་དམག་མིའི་ཁོངས་སུ་མ་བཅུག་པའི་གོང། རྒྱ་ནག་དམར་པོའི་སྲིད་གཞུང་ལ་ལ་ཞེན་ཡོད་མེད་བརྟག་དཔྱད་ཡང་མང་པོ་བྱ་བཞིན་པའི་ཁོངས་སུ། རྒྱ་ནག་གི་སྐད་ཡིག་ངེས་པར་དུ་སྦྱང་དགོས་པ་དང། རྒྱ་ནག་དམར་ཤོག་ཚོགས་པ་ནི་བླ་ན་མེད་པའི་དབུ་ཁྲིད་ཡིན་པའི་ཁས་ལེན་བྱེད་དགོས་པ་སོགས་ཡིན་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར། རྒྱ་གར་གྱི་དམག་མིའི་སྒྲིག་ཁོངས་སུ་ཡོད་པའི་བོད་རིགས་དམག་སྒར་ཨང་ཉི་ཤུ་རྩ་གཉིས་ནས་ས་མཚམས་སུ་ལས་དོན་བྱེད་སྒོ་མཐའ་དག་གང་ལེགས་བྱས་ཡོད་པ་རྒྱ་ནག་གིས་ཤེས་རྟོགས་བྱུང་བའི་རྗེས། རྒྱ་ནག་ནས་ཀྱང་བོད་ནང་དུ་ཡོད་པའི་བོད་རིགས་ལ་ས་སྲུང་དམག་མིའི་ཁོངས་སུ་བཅུག་རྒྱུ་དེ་མགོ་འཛུགས་བྱས་པ་ཞིག་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གིས་ནུབ་ཕྱོགས་འགོ་ཁྲིད་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་མཁན་ཚོར་དམིགས་ཏེ། ཕྱི་འབྲེལ་སྲིད་ཇུས་ཀྱི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་བཞག་ཁྲིམས་གཞི་གསར་པ་དེའི་ནང་ཕྱི་རྒྱལ་གྱི་མ་འཛུགས་ལ། ཁ་གཏད་ཀྱི་ནང་གསེས་དང་དཔལ་འབྱོར་གྱི་ཉེས་ཆད་དང་དམ་དྲག་ལ་རྨང་གཞིའི་ཡ་ལན་སྤྲོད་ཕྱོགས་ཡང་འཁོད་ཡོད་ལུགས། Global Times ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་རྒྱ་ནག་གིས། ནུབ་ཕྱོགས་པའི་འགོ་ཁྲིད་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་མཁན་ཚོར་འཁོན་ལན་སློག་རྒྱུའི་ཐོབ་ཐང་རྒྱ་ནག་ལ་ཡོད་པ་དང། དེ་བཞིན་རྒྱལ་ཁབ་ཀྱི་བདག་དབང་དང་བདེ་སྲུང། ཡར་རྒྱས་ཀྱི་ཁེ་ཕན་དང་གཞི་རྩའི་རྒྱལ་སྤྱིའི་ཁྲིམས་དང་འགལ་བའི་ཐོག་ནས་རྒྱ་ནག་ལ་དམ་དྲག་བྱས་པ་རྣམས་ལ་རྒྱ་ནག་གིས་འགོག་ལན་སྤྲོད་རྒྱུའི་ཐོབ་ཐང་ཡོད་པའི་ཆ་ནས། ཁྲིམས་གཞི་འདི་གཏན་འབེབས་བྱས་པ་ཞིག་ཡིན་ཞེས་བཤད་བཞག། ཕྱི་འབྲེལ་སྲིད་ཇུས་དང་འབྲེལ་བའི་ཁྲིམས་གཞི་དེ་བཞིན། དེ་རིང་རེས་གཟའ་ལྷག་པ་ཉིན། རྒྱ་ནག་མི་དམངས་འཐུས་མིའི་རྒྱུན་ལས་ནས་གཏན་འབེབས་བྱས་བཞག། རྒྱ་ནག་གིས་ནུབ་ཕྱོགས་པར་འཁོན་ལན་སློག་བཞིན་པ་དཔེར་ན། ཨ་མི་རི་ཀའི། Lockheed Martin། ཞེས་པ་དང། Raytheon Technologies ཞེས་པའི་ཁེ་གཉེར་ལས་ཁང་གིས་ཐའེ་ཝན་ལ་གོ་མཚོན་བཙོངས་པར་བརྟེན། རྒྱ་ནག་གིས་ཁེ་གཉེར་ལས་ཁང་དེ་གཉིས་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་ཡོད་པའི་ཐོག་ཁྲིམས་གཞི་གསར་པ་དེས་དེའི་ཐོག་རྒྱབ་སྐྱོར་མཚོན་གྱི་ཡོད་པ་རེད། དེ་བཞིན་ཁྲིམས་གཞི་གསར་པ་དེས་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་འབྲེལ་སྲིད་ཇུས་ལ་སྟངས་འཛིན་ཇི་ཙམ་བྱེད་ཐུབ་མིན་ཡང་མཚོན་གྱི་ཡོད་པ་རེད། ཕྱི་འབྲེལ་སྲིད་ཇུས་ཀྱི་ཁྲིམས་གཞི་དེའི་ནང། རྒྱ་ནག་གི་ཚོང་ལས་སོགས་སྡེ་ཚན་ཁག་གིས་ཕན་ཚུན་འབྲེལ་མཐུད་དང་མཉམ་ལས་བྱས་ནས་ནུབ་ཕྱོགས་པར་ཡ་ལན་སྤྲོད་རྒྱུའི་ནུས་པ་གོང་འཕེལ་གཏོང་དགོས་པ་ཡོད་འདུག་དེ་བཞིན་ཕྱི་འབྲེལ་སྲིད་ཇུས་ཀྱི་ཁྲིམས་གཞི་གསར་པ་དེས་ནུབ་ཕྱོགས་པའི་འགོ་ཁྲིད་ཚོར་སྔོན་འགོག་དང་ཉེན་བརྡ་འཇིགས་སྐུལ་བྱ་རྒྱུར་ཡང་ཕན་ཐོགས་ཡོད་པ་བཤད་བཞག། དེ་ནས་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་སྐུ་འཁོར་དང་བཅས་པ་ཕེབས་བསུ་གཟབ་རྒྱས་ཀྱི་ཁྲོད་ཀེ་ནེ་ཏྲའི་གྲོང་ཁྱེར་ཏོ་རོན་ཏོ་ནང་དུ་འཚོག་རྒྱུའི་བྱང་ཨ་མི་རི་ཀའི་ས་སྐྱའི་སྨོན་ལམ་ཆེད་ཆིབས་བསྒྱུར་གནང་ཞིང། ཕེབས་བསུའི་མཛད་སྒོའི་སྐབས།

འཁོན་གདུང་ཨ་སང་ག་རིན་པོ་ཆེ་མཆོག་དང། སྐུ་འཁོར་དང་ཆིབས་ཞབས་རྣམ་པ་ཡོངས་ལ་ངས་ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་དང་མི་དམངས་ཡོངས་ཀྱི་ཚབ་ཞུས་ཏེ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་འབྱོན་པ་ལེགས་ཞུ། ད་དུང་བྱང་ཨ་རིའི་དཔལ་ས་སྐྱའི་འཛམ་གླིང་ཞི་བདེའི་སྨོན་ལམ་ཚོགས་ཆུང་གི་མཛད་རིམ་ལྟར་འདི་ཟླའི་ཚེས་སུམ་ཅུ་ནས་སྤྱི་ཟླ་བདུན་པའི་ཚེས་གསུམ་བར་ཉིན་གྲངས་བཞི་ཡི་རིང་ཆོས་འབྲེལ་གནང་རྒྱུ་ཡིན་པ་རེད་འདུག།

ཡང་ཡུ་རོབ་དང་རྒྱ་ནག་བར་ལོ་མང་པོའི་རིང་ཆབ་སྲིད་ཀྱི་ལངས་ཕྱོགས་མི་འདྲ་བ་ཡོད་མིན་ལ་མ་ལྟོས་པར་རྒྱལ་ཁབ་སོ་སོའི་ཚོང་ལས་ཁེ་ཕན་རྨང་གཞིར་བཟུང་བའི་ཐོག་ནས་འབྲེལ་ལམ་སླར་གསོ་དང་འཕེལ་རྒྱས་གཏོང་ཐབས་བྱེད་བཞིན་ཡོད་པ་རེད། འདིའི་ཐད་སྒྲོལ་མ་ལྷ་མོ་ལགས་ཀྱིས་དཔྱད་གཏམ་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད།

འདི་ནི་རྒྱ་ནག་གི་སྲིད་བློན་ལིས་ཆང་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཉིན་འཇར་མན་དང་དེའི་རྗེས་ཧྥ་རན་སི་རུ་ཕྱི་ཚེས་ཉི་ཤུ་རྩ་གསུམ་བར་ཕྱོགས་སྐྱོད་བྱས་པའི་ཐད་ལ་དབྱེ་ཞིབ་གནང་བ་ཞིག་ཡིན་པ་རེད། ལིས་ཆང་གིས་ཡོ་རོབ་ཀྱི་ཕྱོགས་སྐྱོད་དེ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ནང་རྒྱ་ནག་གི་སྲིད་བློན་གྱི་འགན་ཁུར་བླངས་ཏེ་རྒྱལ་ཁབ་ཀྱི་ཕྱི་འབྲེལ་དོན་ཆེད་ཕྱིའི་རྒྱལ་ཁབ་ཏུ་བསྐྱོད་པ་ཐེངས་དང་པོ་ཡིན་པ་རེད། རྒྱ་ནག་དང་ཡོ་རོབ་རྒྱལ་ཁབ་ཁག་གི་བར་ལོ་ཤས་སྔོན་ནས་འབྲེལ་བ་ཇེ་སྡུག་ཏུ་འགྲོ་བཞིན་པ་དང། ཁོ་བིད་ནད་ཡམས་ཀྱི་གནས་ཚུལ་བྱུང་རྗེས་འབྲེལ་ལམ་དེ་ད་དུང་ཇེ་སྡུག་ཏུ་སོང་ཡོད་པ་རེད། ལྷག་པར་དུ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པ་ནས་བཟུང་ར་ཤི་ཡས་ཡུ་ཀེ་རེན་ལ་བཙན་འཛུལ་དམག་འཐབ་བྱེད་དུས་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་མེད་པ་དེ་ཡོ་རོབ་དང་རྒྱ་ནག་གི་བར་གྱི་འབྲེལ་བ་སྡུག་ཏུ་ཕྱིན་པའི་རྒྱུ་རྐྱེན་གཅིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ད་ལྟའང་ཕྱོགས་ཕན་ཚུན་བར་གནས་སྟངས་ཡར་རྒྱས་སོང་མེད་ཀྱང་ཚོང་དང་དཔལ་འབྱོར་གྱི་ཁེ་ཕན་ཆེད German Chancellor Olaf Scholz དང France གཞུང་གིས་ལིས་ཆང་ཡུལ་གྲུ་སོ་སོར་མགྲོན་འབོད་བྱས་ཡོད་པ་རེད། དུས་སྐབས་འདི་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཐེ་བའི་ཡུ་གུར་དང་ཧོང་ཀོང་བཅས་སོགས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་ཚོགས་པ་ཁག་གིས་མཉམ་འབྲེལ་ཐོག་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཉིན་ངོ་རྒོལ་ལས་འགུལ་ཞིག་སྤེལ་ཡོད་པ་དང། ལིས་ཆང་དང་མཉམ་དཔོན་རིགས་ཚོས་མཇལ་མོལ་སྐབས་བོད་ལ་སོགས་པའི་ས་ཁུལ་ནང་དུ་རྒྱ་ནག་གཞུང་གིས་དྲག་གནོན་བྱེད་བཞིན་པའི་གནས་སྟངས་ཁག་གླེང་སློང་བྱེད་ཡུལ་གྱི་གོ་སྐབས་ཤིག་ཡིན་པ་འཇར་མན་དང་ཧྥ་རན་སི་གཞུང་ལ་རེ་སྐུལ་བྱས་འདུག་དཔེར་ན Tibet Initiative Deutschland འམ་འཇར་མན་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་འཛིན་པ་པད་མ་སྒྲོལ་མ་ལགས་ཀྱིས་བོད་དོན་ལས་འགུལ་ཚོགས་པ་ཁག་གིས་འབད་བརྩོན་བྱེད་བཞིན་པ་དེས་རྒྱལ་ཁབ་སོ་སོའི་མི་དམངས་ཀྱིས་རང་རང་སོ་སོའི་གཞུང་གི་དཔོན་རིགས་ཁག་ལ་ཤུགས་སྣོན་སྤྲད་པའི་རྣམ་པ་ཞིག་མཚོན་གྱི་ཡོད་པ་གསུངས་བྱུང། ལུང་པ་འདི་གིས་མི་དམངས་ཀྱི་ཡར་ལངས་བྱས་དེ་ནས་སོ་སོ་སོ་གིས་བདམས་བྱ་སྤྱོད་ཀྱི་སྲིད་བློན་དང་སྲིད་དོན་འདི་ཚོ་ལ་དེའི་གཞི་ཁོང་ཚོ་ང་ཤུགས་འདྲ་བོ་རྒྱ་ཆེ་ངར་སི་སི་ལ་ཡ་ལ་ན་ཨ་ནི་ཁོང་ཚོ་དེ་སི་གི་ཇུ་བཏང་གི་རེད་བསམ་ང་ཚོ་འདི་ད་ག་ལ་བོ་རེད་རེ་བ་འདྲ་བོ། ལིའི་ཆང་དང Chancellor Olaf Scholz ཐུག་པའི་རྗེས་ཟུང་འབྲེལ་གྱི་བསྒྲགས་གཏམ་ཞིག་མཉམ་དུ་སྤེལ་བ་ལས་གསར་འགོད་པ་ཚོར་དྲི་བ་དྲིས་ལན་བྱེད་རྒྱུའི་གོ་སྐབས་སྤྲད་མེད་ཅིང་དེ་ནི་ད་བར་ལོ་རྒྱུས་ནང་བྱུང་མ་མྱོང་བ་ཡིན་པར་སྐྱོན་བརྗོད་གནང་གི་འདུག་ཡང་ངོ་རྒོལ་གནང་མཁན་ཁོངས་སུ་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འཇར་མན་ཡན་ལག་གི་འགན་འཛིན Kai Mueller ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱལ་ཁབ་གཉིས་ཀྱི་དཔོན་རིགས་བར་ཚོགས་འདུ་ཚོགས་རྗེས་གསར་ཁང་ཁག་ལ་རྟག་ཏུ་དྲི་བ་གཏོང་རྒྱུའི་གོ་སྐབས་སྤྲོད་དགོས་ཤིང། རྒྱ་ནག་དམར་ཤོག་ཚོགས་པའི་བྱེད་བབ་འདི་རིགས་ང་ཚོས་འཇར་མ་ནི་ནང་ལག་བསྟར་བྱེད་འཇུག་རྒྱུ་ཡོད་མ་རེད་ཅེས་གསུངས་བྱུང། རྒྱ་ནག་གི་དཔོན་རིགས་དང་ཐུག་འཕྲད་སྐབས་བོད་ནང་རྒྱ་ནག་གི་སྲིད་བྱུས་བཟུང་སྟངས་སྐོར་གླེང་སློང་བྱེད་རྒྱུ་ནི་འོས་འཚམས་ཡིན་པར་བརྟེན། དེ་ནི་དཀའ་སྡུག་མྱོང་བཞིན་པའི་མི་ཚོའི་བདེ་སྡུག་དང་དྲང་བདེན་ལ་རྒྱབ་སྐྱོར་བྱེད་པ་ཙམ་མིན་པར་རྒྱལ་ཁབ་ཀྱི་ཁེ་ཕན་ཐད་ནས་ཀྱང་གལ་ཆེན་པོ་རེད་ཅེས་ཁཱི་མུ་ལཱ་ལགས་ཀྱིས་མུ་མཐུད་གསུངས་བྱུང། ཡང་ཉམས་ཞིབ་པ་ཤུ་ཟ་ཨན་ནཱ་ཧྥི་རན་སི་ལགས་ཀྱིས། control that eventually། ང་ཚོས་དམངས་གཙོའི་ལམ་ལུགས་ཀྱིས་ཕན་འབྲས་བཟང་པོ་སྤྲོད་ཀྱི་ཡོད་པ་གཙོ་འདོན་བྱེད་པ་ཆབས་ཅིག་གཅིག་སྡུད་རིང་ལུགས་ཀྱིས་ཕུགས་ལ་མི་སྒེར་དང་སྤྱི་ཚོགས་ཀྱི་གོ་སྐབས་གཏོར་བཤིག་བཏང་གི་ཡོད་པ་དེ་ཡང་གསལ་སྟོན་བྱེད་དགོས་པར་བསམ་གྱི་འདུག་དེ་ཡང་ང་ཚོས་ནན་བཤད་བྱས་པ་ཙམ་མིན་པར་ཁུངས་སྐྱེལ་ར་སྤྲོད་ཐུབ་པ་བྱེད་དགོས་ཀྱི་རེད་ཅེས་གསུངས་བྱུང། emphasizes in our narrative། རྒྱ་ནག་གི་སྲིད་བློན་ལིའི་ཆང་འཇར་མ་ནི་ཁུལ་དུ་འབྱོར་བ་ནི་ཕྱི་འབྲེལ་གྱི་ཐོག་ནས་སྐྱོད་ཡུལ་གྱི་ས་ཚིགས་དང་པོ་དེ་ཆགས་ཤིང། དེ་མཚུངས་འཇར་མ་ནི་སྲིད་བློན་ཨོ་ལཱབ་ཤོལ་ཙི་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་སྟེ་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་སྔོན་འགོག་གི་བཀག་རྒྱ་ཕྱིར་བསྡུ་བྱས་རྗེས་རྒྱ་ནག་ཏུ་བསྐྱོད་མཁན་ནུབ་ཕྱོགས་ཡུལ་གྲུ་དང་དམངས་གཙོའི་རྒྱལ་ཁབ་ཀྱི་དབུ་ཁྲིད་དང་པོ་དེ་ཆགས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུས་པ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཅར་འདྲིའི་ལེ་ཚན་ནང། རྒྱ་གར་གྱི་ཌལ་ཧོ་སིའི་ས་གནས་ནང་ཡོད་པའི། དྲ་རྒྱའི་བརྙན་ཐུང་གི་ལམ་ནས་ས་གནས་ནང་དབུལ་ཕོངས་ལ་རོགས་རམ་བྱེད་མཁན་བྱམས་ཆེན་ལགས་ཀྱིས་གཙོ་བོ་གནང་ནས་དང་བླངས་མི་གྲངས་བཅུ་གྲངས་ཤིག་གིས་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་སྟབས་བསྟུན་ནས་རི་མཐོ་པོའི་སྒང་སུ་ཤིང་སྡོང་བརྒྱ་དང་བཅུ་གསུམ་ཙམ་འདེབས་འཛུགས་བྱ་རྒྱུ་སོགས་ཀྱི་སྐོར་ལ་འཆི་མེད་ལགས་ནས་བྱམས་ཆེན་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

དེང་སང་གནམ་གཤིས་དེ་ལ་ཡང་ཆར་པའི་དུས་ཚོད་ཞིག་ཆགས་དེ་བ་ལ། བྱས་པའི་ཤིང་སྡོང་དེ་ཡང་ཆར་པའི་དུས་ཚོད་རང་ལ་ཡང་བཏབ་དགོས་ཀྱི་རེད་བྱས་ཙང་ད་ཆར་པ་དང་འདི་འདྲས་ཀྱི་དཀའ་ངལ་དེ་ཡོད་རེ་དེ་ཡང་ན་དཀའ་ངལ་ལ་ཡང་གདོང་ལེན་བྱས་ནས་ང་རང་ཚོ་སྤྱི་པའི་དེ་བསོད་ནམས་རེད། གཙོ་བོ་གཙོ་བོ་དེ་སོ་སོ་སྒེར་གྱི་བསོད་ནམས་བསག་ཡ་བྱས་དོ་རེད། ད་ག་ནང་བཞིན་གྱི་ཨ་ནི་ཅིག་བོད་ཀྱི་བདེན་མཐའ་གསལ་ཡ་རེད། བའོ་འདི་འདྲས་ལ་དམིགས་བྱས་ལའོ།

ཨཱ་ཅེ་གི་དུས་ཚོད་དང་དེ་ལས་བྱས་ལགས་འོང་ཨཱ་ནི་དེ་རྗེས་ལ་ཡང་ངའི་དང་པོ་དེ་ལ་ཡང་ང་ཚོ་དེ་ལ་འོ་ཟེར་ལ་ཡང་ད་ང་ཚོ་དེ་བོད་པའི་ནང་ལ་ཡང་ད་ཅིག་དཀའ་ངལ་ཆེན་པོ་ཟ་ཡ་འཐུང་བའི་དཀའ་ངལ་རེད་ད་ག་ནང་བཞིན་གྱི་ཨཱ་ནི་ཅེ་དངུལ་མེད་པ་དཀའ་ངལ་དེ་འདྲ་ཧ་ལམ་ཅིག་ད་ང་རང་ཚོ་ཡོད་མ་རེད་ལགས་འོང་ད་གཙོ་བོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་ད་ག་ནང་བཞིན་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཐུགས་རྗེ་བཀའ་དྲིན་ལ་གཟིགས་སྐྱོང་ཡག་པོ་ཡོད་དུས་འདི་འདྲའི་དཀའ་ངལ་སྡུག་ཅག་རང་ཡོད་མ་རེད་ལགས་འོང་བྱས་ཙང་དེ་ལ་ཡང་ནེ་པཱ་ལི་གཉིས་ཡིན་པའི་ཅིག་གི་མཱན་བྷ་དུར་ལབ་མཁན་ཅིག་ཡོད་ལགས་འོང། ཁོ་རང་གཉིས་ཀྱི་བུ་ཕྲུག་མེད་པ་བྱས་ཨེ་ནི་ཅི་ཉིན་རེ་ཉིན་རེ་ཟ། ཨེ་ནི་མཚམས་མཚམས་ཟ་ཡ་རག་ན་རག་མི་དེ་ཚོ་གི་སྔོན་ལ་ཅིག་སྤྲད་ཨ་འདྲ་སྤྲད། ཨོ་དེ་འདྲས་ཅིག་ནས་ཨེ་ནི་ཁོ་རང་འཚོ་བ་སྐྱེལ་བསྡད་ཤག་ཨེ་ནི་དེ་ལ་ངས་རོགས་པ་ཅིག་བྱེད་ཡོང་དུས་ཨེ་ནི་དང་པོ་དེ་ལ་ཡ་ཨེ་ནི་ངས་འགོ་བཙུགས་ཡ་དེ་བ་དེ་ནི་འགོ་བཙུགས་ཡིན་ལ། ཨེ་ནི་དེ་ལ་ཡ་ང་རང་ཚོ་བོད་པའི་གི་རྒྱབ་སྐྱོར་ཡག་པོ་བྱེད། ཨེ་ནི་དེ་ལ་ཡ་རོགས་པ་བྱེད་ཚར་བའི་རྗེས་ལ་ཡ་སེམས་པའི་ནང་ལ་ཡ་ཅིག་དགའ་ཚོར་འདྲ་བོ་ཅིག་ལངས་བ་དངོས་གནས་ཅིག

ངའི YouTube ལས་ཀ་བྱེད་མཁན་ཚང་མ་ལ་ཡ་གཅིག་ཟླ་བ་ཟླ་བ་ཟླ་བ་ལ་ཡ་དངུལ་གཅིག་རག་གི་ཡོད་རེད་ལགས་སོ། བྱས་ཙང་དེ་དངུལ་རག་པ་དེ་ཆ་ཚང་རྗེས་ལ་སོ་སོའི་རང་གི་ཐག་གཅོད་བྱེད་ད་དངུལ་ག་ཚོད་རག་པ་ཡིན་ན་འདི་ང་མི་སྐྱོ་བོ་རང་ལ་ཡ་འོ་འདི་འདྲ་བྱེད་དངུལ་བྱེད་འོ་འདི་འདྲ་བྱེད་གི་ད་ད་ད་འགྲོ་སོང་འདི་འདྲ་བཏང་གི་ཡོད་སོ་སོ་གི་ལའོ་ལགས་ལགས་སོ། གཅིག་དེ་བྱས་གཉིས་ནས་ད་གཅིག་ད་ང་རང་ཚོ་སྦྱིན་པའི་བདག་པོ་ཚོ་གི

བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱལ་སྤྱིའི་མནར་གཅོད་འགོག་པའི་ཉིན་མོ་སྲུང་བརྩི་དང་འབྲེལ། རྒྱ་ནག་གཞུང་གིས་བོད་ཀྱི་ཆབ་སྲིད་ཀྱི་བཙོན་པ་ཚོར་ལུས་སེམས་གཉིས་ཀྱི་མནར་གཅོད་བཏང་བ་དང། བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནས་སྟངས་སོགས་ཀྱི་སྐོར། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་དང་ལྷན་དུ་བློ་བེ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདི་གི་ནང། རྡ་རམ་ས་ལ་ལ་རྟེན་གཞི་བཅས་འཇོག་སྒོས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་གསར་པ་བསྟན་འཛིན་ཟླ་བ་ལགས་ཆེད་དུ་གདན་འདྲེན་ཞུས་ཡོད། ཨ་ནི། ཐོག་མར་བསྟན་འཛིན་ཟླ་བ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ། ད་ཅིག་ཉེ་བའི་ཆར། སྤྱི་ཟླ་དྲུག་པ་ཀྱི་ཚེས་ཉི་ཤུ་དྲུག་གི་ཉི་མ་ད་ཅིག་རྣམ་པ་ཚོ་དགོས་ཡང། རྒྱལ་སྤྱིའི་མནར་གཅོད་འགོག་པའི་ཉི་མ་ཟེར་བ་དང་དེ་དང་སྐབས་བསྟུན་བྱས་ནས་ད་ལྟའི་སྲུང་བརྩི་བྱས་ནས་ཡང་བོད་ནང་ཆབ་སྲིད་བཙོན་པ་དང་བོད་པ་མང་པོ་ཅིག་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ཉེས་པ་བཙུགས་བྱས་ནས་མནར་གཅོད་བཏང་གི་ཡོད་པ་དང་དེ་འབྲེལ་གྱི་གནས་ཚུལ་ཅིག་བཏོན་བྱས་སྲུང་བརྩི་གནང་ཡ་དེ་འདྲ་ཡིན་འདུག་ཐོག་མར་ཁྱེད་རང་གིས་ང་དེའི་ངོ་སྤྲོད་ཅིག་གནང་ན་ལགས། ལགས་སོ་བཀྲ་ཤིས་བདེ་ལེགས། ཨེ་ལགས་སོ་ད་ལྟ་ད་ཕྱི་ཟླ་དྲུག་པའི་གི་ཚེས་ཉི་ཤུ་རྩ་དྲུག་དེ་ད་ལྟ་དམིགས་བསལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་གོ་སྒྲིག་བྱས་བྱས་ནས་རྒྱལ་སྤྱིའི་གི་ད་ལོ་ལྟར་རེ་བཞིན་ཨེ་ག་རེ་ལབ་དགོས་རེད་མནར་གཅོད་འགོག་ཐབས་ཉིན་མོ་བྱས་བྱས་ནས་སྲུང་བརྩི་བྱེད་ཀྱི་ཡོད་རེད་ད་ང་ཚོ་ད་ལྟ་འགྲོ་བ་མིའི་ཐོབ་ཐང་ཚོགས་པ་འདྲ་པོ་ཆ་བཞག་པ་ཡིན་ན་དེ་ཉིན་མོ་དེ་ང་ཚོས་ཀྱི་ཧ་ཅང་གི་གལ་ཆེན་པོ་ཞིག་བརྩི་གི་ཡོད་གང་ཡིན་ཟེར་ན་ད་ང་ཚོ་སྤྱིར་བཏང་གི་ད་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་ག་འདྲ་འདུག་ཅིག་རྟོག་ཞིབ་བྱེད་མཁན་གྱི་ཚོགས་པ་ཅིག་ཡིན་དུས་ཙམ་པ་ལ་ཡ། ཆབ་སྲིད་བཙོན་ཟུར་གྱི་ཆབ་སྲིད་བཙོན་པ་གྱི་ང་ཚོའི་གནས་སྟངས་མང་པོ་ཅིག་ང་ཚོ་འདི་ག་ལ་ལྟོ་དོ་སྣང་བྱེད་ཀྱི་ཡོད་རེད་དེ་འདྲ་ཡོང་དུས། མནར་གཅོད་འདྲ་པོ་ཆ་བཞག་ན་ང་ཚོས་ཀྱི་དམིགས་བསལ་གྱི་ད་བོད་ནང་ལོགས་ལ་དོ་སྣང་བྱེད་དགོས་དང་སེམས་འཚབ་བྱེད་དགོས་ཀྱི་གནས་སྟངས་ཆེན་པོ་ཆགས་བསྡད་ཀྱི་འདུག། རྒྱུན་གཏན་ནས། དམིགས་བསལ་གྱིས་བོད་པའི་གི་ཆབ་སྲིད་བཙོན་པ་ལ་ཆ་བཞག་ན་ད་རྒྱ་ནག་གཞུང་གིས་ཨ་ནི། ཅིག་ག་རེ་ལབ་དགོས་རེད་བོད་མི་མང་པོ་ཅིག་ལ་ཡང་ད། བོད་ནང་ལོགས་ལ་ཨ་ནི། རང་དབང་མི་འདུག་བཅོས་ཨེ་དང་དེ་ནང་བཞིན་གྱི་སོ་སོའི་གྱི་ཨ་ནི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱོད། དེ་འདྲའི་ཞིག་གི་ཨ་ནི་ལོངས་སུ་སྤྱོད་བྱེད་ཨ་ནི་ག་རེ་ལབ་དགོས་རེད། ཞི་བའི་གྱི་གོམ་བགྲོད་ཡིན་པ་ནི་རེད་ཨ་ནི་ཞི་བའི་ངང་འདུ་འཛོམས་བྱས་ཡོད་ནི་རེད་ད་ཐ་ན་ད་བོད་ཀྱི་འཐབ་རྩོད་དོན་དང་འབྲེལ་བ་ག་རེ་ཡོད་པའི་གི་ནི་ལས་འགུལ་དེ་འདྲ་སྤེལ་བ་ན་ཁོང་ཚོའི་རྒྱ་ནག་གཞུང་གིས་ཁྲིམས་འགལ་གྱི་ནག་ཉེས་གཡོགས་བྱས་མི་མང་པོ་ཅིག་ཨ་ནི་བཙོན་འཇུག་ཁྲིམས་ཐག་བཅད་ཀྱི་གནས་སྟངས་མང་པོ་ཆགས་བསྡད་ཡོད་རེད་ད་འདི་བཙོན་འཇུག་བྱེད་དུས་ཙམ་པ་ལ་བོད་པ་འདྲ་པོ་ཅིག་ཡིན་པ་ཡིན་ན་བོད་ནང་ལོགས་ལ་དམིགས་བསལ་གྱི་རྒྱ་ནག་གཞུང་གི་ལྟ་སྟངས་ཁོ་རང་རྒྱ་ནག་གཞུང་གི་མ་འདྲ་བ་ཅིག་ཐོག་ནས་ལྟ་བྱས་ཨ་ནི། དབྱེ་བ་དབྱེ་འབྱེད་འདྲ་ཅིག་བྱས་བྱས་ཨ་ནི། ཅིག་ག་རེ་ལབ་དགོས་མནར་གཅོད་ཡིན་པ་ནི་དཔེ་ཀྱི་ཧ་ཅང་གི་ད་ག་རེ་ལབ་དགོས་རེད་དྲག་པོ་བྱེད་ཡ་དང་ཨ་ནི། རྒྱ་མི་རིགས་དང་མ་འདྲ་བ་གྱི་ཨ་ནི་དབྱེ་འབྱེད་བྱས་བྱས་ཁོ་རང་ཚོ་ལ་ཡ་ཨ་ནི། ག་རེ་ལབ་དགོས་རེད་འཛིན་བཟུང་འདི་ཚོ་བྱེད་དུས་སྐབས་སུ་ཡིན་ནའི་རེད་ད། གང་བྱུང་གི་ཐོག་ནས་འཛིན་བཟུང་བྱེད་ཡ་དང་ཅིག་ཁྲིམས་མཐུན་གྱི་ཐོག་ནས་མ་བྱེད་ཡ་དང་ཨ་ནི། རྒྱའི་གཞུང་གི་ཡིན་པ་ནི་འགན་འཁྲི་མ་འཁྱེར་བྱས་ཨ་ནི་ནང་མི་ཚོ་ལ་ཡ་ད་ཆབ་སྲིད་བཙོན་པ་ཁོ་རང་ཚོ་གྱི་ནང་མི་ཚོ་ལ་ཡ་ད་ལན་མ་སྤྲད་ཡ་དང། ཁྲིམས་ར་འདུ་ཚོགས་ཚོགས་པ་ཡིན་ནའི་ཨ་ནི་ཁྲིམས་མཐུན་ནས་མ་ཚོགས་ཡ་དང་ཨ་ནི་མནར་གཅོད་འདི་ཚོ་ག་རེ་ལབ་དགོས་རེད་དཔེ། སྡུག་ཅག་དེ་འདྲ་གཏོང་ཡ་གི་གནས་སྟངས་གཅིག་ང་ཚོ་དུས་རྒྱུན་མཐོང་གི་ཡོད་རེད་དེ་འདྲ་ཡོང་དུས་ང་ཚོའི་གི་ད་འདི་རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་གི་ད་ལྟ་འདི་ཨ། མནར་གཅོད་འགོག་ཐབས་ཀྱི་ཉིན་མོ་འདི་འདི་ང་ཚོའི་གི་སྲུང་བརྩི་བྱས་དེ་གལ་ཆེན་པོ་ཞིག་མཐོང་དེ་མཐོང། བསྟན་འཛིན་ཟླ་བ་ལགས་ད་ཅིག་གི་བོད་ཀྱི་ནང་ཨ་དཀའ་ངལ་མང་པོ་ཅིག་ཡོད་པ་དང་ལྷག་པར་དུ་མནར་གཅོད་བྱས་ནས་ཆབ་སྲིད་བཙོན་པ་མང་པོ་ཅིག་ད་ཚེ་སྲོག་ཤོར་ཡ་ཡོད་རེད་ད་ག་ནང་བཞིན་གི་ཡང་ཅིག་ཁོ་རང་ཚོ་དབང་པོ་སྐྱོན་ཅན་ཆགས་ཡ་དེ་འདྲའི་མང་པོ་ཅིག་ཡོང་གི་འདུག་དེ་འདྲའི་ཡིན་དུས་ཅིག་རྣམ་པ་ཚོ་གི་ཐོག་ནས་ཡང་ཅིག་རྒྱལ་སྤྱིའི་གི་ཚོགས་པ་སྒྲིག་འཛུགས་དང་དེ་འདྲའི་ལ་ཕར་ཅིག་སྙན་ཐོ་དང་དེ་འདྲའི་སྤྲད་བྱས་ནས་ཡང་ཅིག་རྒྱལ་སྤྱིའི་གི་ཁྲིམས་དང་ཨ་ནི་རྒྱལ་ཁབ་དང་རྒྱལ་ཁབ་ཕན་ཚུན་གི་ཅིག་ཡང་ཕྱི་འབྲེལ་གི་བརྒྱུད་ལམ་དང་དེ་འདྲའི་གི་ཐོག་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ཡ་དང

ཅིག་འགན་ཅིག་རྒྱ་ནག་གཞུང་ལ་ཡོད་རེད། ཡིན་པས་ནི་ད་རྒྱ་ནག་གཞུང་འདྲ་བོ་ཆགས་ན། རྒྱལ་སྤྱིའི་གི་ཆིངས་ཡིག་དེ་ཚོ་ལ་ཡང་ད། དེ་ག་ལ་བ་རེད་ས་ཡིག་རྒྱག་ཡ་ད་ར་སྤྲོད་བྱས་ཚང་མ་བྱས་པ་ཡིན་ནས་ད་དུང་ཡང་ད་དཀའ་ངལ་ཆེན་པོ་ཅིག་ང་ཚོས་གི་ད་མཐོང་བསྡད་ཀྱི་འདུག་གང་ཡིན་ཟེར་ན་ཁོ་རང་ཚོས་གི་དུས་ཐོག་ལ་ཡང་སྙན་ཐོ་དེ་ཚོ་ཡང་མཉམ་འབྲེལ་རྒྱལ་ཚོགས་ལ་ཡང་མ་ཕུལ་ཡ་ད་ད་ག་ནང་བཞིན་གི། མནར་གཅོད་དེ་ཚོ་ཡིན་ནི་འགོག་ཐབས་བྱེད་ཡ་ཕར་བཞག་ཅིག་ད་དུང་ཡང་བོད་པ་བོད་ནང་ལ་ཡོད་བོད་མི་དེ་ཚོ་ལ་ཡང་མནར་གཅོད་དེ་ཚོ་གདུག་རྩུབ་དེ་གནས་སྟངས་སྡུག་རུ་འགྲོ་ཡ། དེ་འདྲའི་གི་ང་ཚོས་གི་གནས་སྟངས་ཅིག་ད་ག་ལ་བ་རེད་དོ་སྣང་བྱེད་དགོས་དང་སེམས་འཚབ་བྱེད་དགོས་གི་གནས་སྟངས་ཅིག་ང་ཚོ་ད་དུང་མུ་མཐུད་ནས་ཆགས་བསྡད་ཀྱི་འདུག་གང་ཡིན་ཟེར་ན་ད་བོད་ནང་ལོགས་ལ་ཆབ་སྲིད་བཙོན་པ་མང་ཆེ་ཅིག་ད་ཐེངས་གི་གོང་ལ་ངས་ཞུ་བ་ནང་བཞིན་རྒྱ་ནག་གཞུང་གི་ལྟ་སྟངས་ཁོ་ར་བོད་པ་གི་བོད་པ་ཅིག་ཡིན་དུས་ཙམ་པ་རང་བཞིན་གྱི་ཁོང་ཚོས་གི་དབྱེ་འབྱེད་བྱས་ད་ཨ་ནི་བཙོན་ཁང་ནང་ལ་ཡོད་དུས་ཙམ་པ་ལ་ཡ་དམིགས་བསལ་གི་ད་ད་ཁྲིམས་ཐག་མ་བཅད་གི་གོང་ལ་ད་འཛིན་བཟུང་བྱས་ནས་ཅིག་ད་ཁྲིམས་ཐག་མ་བཅད་གི་བར་དུས་ཡུན་ཅིག་ར

ངོ་བོ་འགྲོ་ཟིན་བྱས་སེམས་ཁམས་ཀྱི་ཐོག་ནས་མནར་གཅོད་ཀྱི་བརྒྱུད་ནས་དཀའ་ངལ་མང་པོ་ཅིག་མི་མང་པོ་ཞིག་འཕྲད་བསྡད་ཀྱི་ཡོད་རེད་འདི་ཁོ་ཚོས་ཀྱིས་ངོས་འཛིན་གྱི་མི་འདུག་ར་འདི་འདྲ་ཡོད་དུས་བོད་པ་གི་ཆབ་སྲིད་བཙོན་པ་མང་པོ་ཅིག་ལ་ཡང་ཨ་ནི་བཙོན་ཁང་ནང་ཡོད་དུས་ཙམ་པ་ལ་སོ་སོ་ནང་མི་ཐུག་འཕྲད་བྱེད་མ་ཆོག་ཡ་ད་ཨ་ནི་གཟུགས་གཞི་གནས་སྟངས་སྐྱོ་བོ་ཆགས་པའི་རྐྱེན་གྱིས་སེམས་ཁམས་ཀྱི་ཐོག་ནས་ཡང་ཁ་ཤས་ཡང་མ་བདེ་བ་ཆགས་ཡ་ད་དེ་འདྲས་ཀྱི་ཐོག་ནས་གནས་ཚུལ་མང་པོ་ཅིག་སླེབས་ཀྱི་འདུག་ཨ་ནི། ཅིག། ག་ལའོ་རེད། ཨོ། ད་དེ་འདྲས་འདྲ་བོ་ཅིག་ཨང། དཀའ་ངལ་ཆེན་པོ་ཆགས་བསྡད་ཀྱི་འདུག་ཨོ། ལགས་སོ་བསྟན་འཛིན་ཟླ་བ་ལགས་ཨ་ནི་ཡང་ཅིག་ད་རྣམ་པ་ཚོ་གིས་ཞིབ་འཇུག་བྱས་ན་གི་གྲུབ་དོན་ལྟར་ན་ད་ཅིག་བོད་ནང་ཨ་དེང་སང་ཕྱི་ལོགས་གི་ཐོན་འཇུག་གི་ཆབ་སྲིད་བཙོན་པ་དེ་ཚོ་ཡིན་ན་རེད་ད་ག་ནང་བཞིན་ཡང་རྒྱ་གར་ནས་ཕར་སོང་འཇོག་དང་དེ་འདྲས་མང་པོ་ཅིག་ལ། སྤྱི་ཚོགས་སྒང་ནས་ད་ཅིག་རྒྱ་ནག་གཞུང་གི་གནོན་ཤུགས་སྤྲད་ཅིག་དབྱེ་འབྱེད་བྱས་ནས་ཁོ་ཚོ་ཅིག་ལས་ཀ་བྱེད་མི་ཆོག་ཡ་དང་ཕར་ཚུར་འགྲོ་མི་ཆོག་ཡ་ད་ད་དེ་འདྲས་གི་བཀག་སྡོམ་བྱེད་ཡ་དང། ཨ་ནི་ཅིག་དམ་དྲག་ཅིག་དཔེ་ཤུགས་ཆེན་པོ་མང་པོ་བྱེད་ཀི་འདུག་བ་དེ་གི་ཡང་ཁོ་རང་ཚོ་གི་ཅིག་འཚོ་བའི་གནས་སྟངས་དང་དེ་འདྲའི་ལ་ཤུགས་རྐྱེན་ག་འདྲ་ཐེབས་ཀི་ཡོད་ན་ཁོ་རང་ཚོའི་མདུན་ལམ་དང་དེ་འདྲའི་མང་པོ་ཅིག་གི་དཀའ་ངལ་ཏན་ཏན་འཕྲད་ཀི་ཡོད་རྒྱུ་རེད་བ་དེ་འདྲ་ཡིན་དུས་རྣམ་པ་ཚོ་གི་ཡང་དེ་འདྲའི་ལ་ཞིབ་འཇུག་འདྲ་བོ་བྱས་ན་གྲུབ་དོན་དེ་འདྲའི་རྙེད་ཡོད་རེད་བ་ལ། འདི་བདེན་པ་རེད་བསམ་གི་འདུག་གང་ཡིན་ཟེར་ན་ཆབ་སྲིད་བཙོན་པ་མང་པོ་ཅིག་ལ་བོད་ནང་ལོགས་ལ་རྒྱ་ནག་གཞུང་གི་ཁྲིམས་ཐག་གཅོད་དུས་ཙམ་པ་ལ་ཡང་ད་གལ་སྲིད་དཔེ་མཚོན་ཞུ་བ་ཡིན་ན་གལ་སྲིད་གང་ཟག་ཅིག་ལ་ལོ་ལྔ་གི་བཙོན་འཇུག་ཁྲིམས་ཐག་བཅད་པ་ཡིན་ན། བཙོན་འཇུག་ཚར་བ་ཡིན་ནས་ད་དུང་ཁོ་རང་ཚོ་ལ་ལོ་ལྔ་གི་ཆབ་སྲིད་ཐོབ་ཐང་འཕྲོག་ཡ་གྱི་གནས་སྟངས་ཅིག་མང་པོ་ཅིག་ལ་ཆགས་འདི་ཆབ་སྲིད་བཙོན་པ་མང་པོ་ཅིག་ལ་ཆགས་བསྡད་ཡོད་པ་བོད་ནང་ལོགས་ལ་ད་ཆབ་སྲིད་ཀྱི་ཐོབ་ཐང་འཕྲོག་ཡ་གྱི་ངོ་བོ་འདི་ཁོང་ཚོས་ཀྱི་འདི་ཡོད་དུས་ཙམ་པ་ལ་ཡ་བཙོན་ཁང་ནས་མར་གློད་གྲོལ་བཏང་ཚར་དུས་ནི་བཙོན་པ་མང་པོ་ཅིག་ལ་ད་ཅིག་བཙོན་ཁང་ནས་ད་དུས་ཅིག་མར་ད་ཐོན་ཚར་རེད་ཡིན་པ་ཡིན་ན་རང་དབང་ཅིག་མེད་པ་དེ་འདྲ་ཅིག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་སོ་སོས་ཀྱི་ཅིག་ག་ལ་འོ་རེད། ཁྱིམ་ཚང་ནས་མར་ཐོན་ཅིག་ད་གྲོང་སྡེ་ཁག། རྒྱལ་ས་དུ་ཅིག་འགྲོ་དགོས་ཡོད་ནས་ཆོག་མཆན་མང་པོ་ཞུ་ཞུ་དགོས་ད་ནི་ཉེན་རྟོག་ཁང་གི་ལས་ཁུངས་ལ་ཡང་སེ་ཡང་སེ་ཡང་ཅིག་སོ་སོ་ཅིག་འདི་སོ་སོ་ནང་ནང་ཁྱིམ་ནང་ནང་ལོགས་བསྡད་ཡོད་གི་དཔང་རྟགས་དེ་འདྲ་བསྟན་དགོས་ཡ་འདྲ་བོ་ད་ཨ་ནི་ཅིག་གཞུང་ལ་ལས་ཀ་འདྲ་བོ་བྱེད་ཀ་འགྲོ་ནས་དཔེ་ཧ་ཅང་ཁག་པོ་ཆགས་བསྡད་ཡོད་ཆབ་སྲིད་བཙོན་པ་མང་པོ་ཅིག་ལ་ད་དཔེ་མཚོན་ཞུ་ན་ཉི་མ་ད་ད་ཆབ་སྲིད་བཙོན་ཟུར་ད་ཁོ་རང་ད་ད་ད་འདས་གྲོངས་ཚར་སོང་ལོ་ཁ་ཤས་སྔོན་ལ་རེད་ཤག་ད་གཞོན་ནུ་དཔལ་ལྡན་ལགས་འདྲ་བོ་ཆ་བཞག་ན་ཁོ་རང་འདྲ་བོ་ཡིན་པ་ན་ད་བོད་ནང་ལོགས་ལ། ཞི་བའི་ངོ་རྒོལ་ཅིག་དང་འབྲེལ་བ་ཡོད་པའི་ཐོག་ནས་ཁོ་རང་རྒྱ་ནག་གཞུང་གིས་བཙོན་འཇུག་བྱས་བྱས་མནར་གཅོད་བྱས་བྱས་དུས་ཡུན་མ་ཚང་ངེས་ནས་འདུག་ཅིག་མ་གློད་གྲོལ་བཏང་ཡང་གནས་སྟངས་ཆགས་རེད། གློད་གྲོལ་བཏང་ཚར་དུས་ཙམ་པ་ལ་ཡང་ནི་ཁོ་རང། གཟུགས་གཞི་གནས་སྟངས་དེ་དཔེ་སྐྱོ་བོ་ཆགས་པའི་རྐྱེན་གྱིས་ནི་སྨན་ཁང་ལ་དེ་འདྲ་ཅིག་བསྡད་དགོས་དེ་འདྲ་ཆགས་དུས་ནང་མི་ལ་ཡང་དཔལ་འབྱོར་གྱི་དཀའ་ངལ་མང་པོ་ཅིག་འཕྲད་ཡ་ད། དངུལ་གྱི་ཐོག་ནས་དཀའ་ངལ་མང་པོ་འཕྲད་ཡ་ནི་སྨན་ཁང་གི་རིན་པ་དེ་ཚོ་ཏག་ཏག་སྤྲད་མ་ཐུབ་ཡ་ད་གཞུང་གི་རིན་པ་སྤྲད་རྒྱུ་དེ་ཏིས་ཅིག་ཏག་ཏག་མ་འདང་ཡ་ཚད་ལྡན་མེད་བ། དེ་འདྲས་ཀྱི་གནས་སྟངས་མང་པོ་ཆགས་སྡོད་ཀྱི་རེད།

དེ་འདྲའི་གི་ནང་མི་ལ་ནས་དབྱེ་འབྱེད་བྱས་ཡ་དང་ལྷག་པར་དུ་ཕྲུ་གུ་ལོ་ཆུང་ལ་དེ་འདྲའི་གི་དབྱེ་འབྱེད་དང་ཐུབ་ཚོད་བཏང་ཡ། ཁོའི་རྦད་དེ་ནག་ཉེས་པ་མེད་ན་ཡང་ནས་གཅིག་ཕ་མ་དང་དེ་འདྲའི་གི་རྒྱུ་མཚན་གཅིག་ནས་རྦད་དེ་འདྲ་བྱས་ཡ་དེ་ད་དངོས་གནས་དེང་སང་རྦད་དེ་འཛམ་བུ་གླིང་གི་ཁྲིམས་མང་པོ་ཅིག་དང་ཏན་ཏན་འགལ་གྱི་ཡོད་ཀྱི་རེད་ཁྲོ་ཡ་འདུག་ཡ་འགྲོ་བ་མིའི་ཐོབ་ཐང་དེ་འདྲ་ད་ཡིན་ཡིན་པ་ཅིག་སྤྱི་བཏང་གི་ཁྲིམས་དང་སྒྲིག་གཞི་དཔེ་མང་པོ་ཅིག་འགལ་གྱི་ཡོད་ཀྱི་རེད་དེ་འདྲ་འདུག་ཅིག་རྒྱལ་སྤྱིའི་སྤྱི་ཚོགས་དང་དེ་འདྲའི་གི་སྒང་ནས་ཡང་དེ་འདྲའི་གི་སྒང་དམིགས་བསལ་གྱི་སྐད་བརྒྱབ་ས་འདྲ་བོ་དེ་འདྲ་ཡོད་རེད་པས་བོད་པ་གི། ད་ལྟའི་ད་ལྟ་ང་ཚོས་ཀྱི་ང་ཚོའི་ཚོགས་པ་རུ་ཡིན་པ་ཡིན་ན་ད་ཏན་ཏན་ང་ཚོས་ཀྱི་ད་ལས་འགུལ་མང་པོ་ཅིག་སྤེལ་ཏེ་ཡོད་རེད། དང་པོ་ང་ཚོས་ཀྱི་གནད་དོན་དེ་ཚོའི་སྐོར་ལ་ཁྱབ་བསྒྲགས་མང་ཙམ་བྱས་ཀྱི་ང་ཚོས་འབད་བརྩོན་བྱེད་ཏེ་ཡོད་རེད་ག་དུས་ཡིན་ན་གང་ཡིན་ཟེར་ན། བོད་ནང་ལོགས་ལ་སྤྱི་བཏང་ད་གནས་ཚུལ་བརྒྱུད་ལམ་དེ་ཚོ་སྤེལ་ཁག་པོ་བྱ་རྒྱུ་ཡོད་རྒྱུ་གནས་ཚུལ་མང་པོ་ཅིག་ཡ་ཕྱི་ལོགས་ཡོང་ཐུབ་ཀྱི་མི་འདུག། དེར་དཔེ་མཚོན་ལ་གནས་ཚུལ་གནས་ཚུལ་གཉིས་སྤྲོ་ཞུས་ན་ད་ལྟ། ཉིས་སྟོང་བཅུ་གསུམ་ལོ་ལ་ད་རང་ལུས་མེར་སྲེག་དང་འབྲེལ་བ་ཡོད་པའི་གྱི་གནད་དོན་ཅིག་ཕྱི་ལོགས་ཁྱབ་བསྒྲགས་བྱས་པའི་རྐྱེན་གྱིས་ནི་དགོན་པ་ཅིག་གི་དགེ་ལགས་ཅིག་ལ་ཡ་ནི། མནར་གཅོད་བཏང་ཡ་དང་བཙོན་འཇུག་བྱས་ཡ་གྱི་གནས་སྟངས་ཅིག་ཉིས་སྟོང་བཅུ་གསུམ་དུའང་ཆགས་བསྡད་ཡོད་ཡིན་པ་ཡིན་ན་ང་ཚོའི་ཚོགས་པ་ལ་ཧ་གོ་ད་དེ་ཁོ་རང་གི་གནས་མནར་གཅོད་བཏང་རྒྱུ་གྱི་གནས་སྟངས་དེ་ཧ་གོ་བ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ལོགས་བར་ཧ་གོ་ཡོད་མ་རེད་ད། དེ་འདྲ་ཡོད་དུས། ཁོ་རང་གི་གནད་དོན་དང་གཅིག་པོ་མ་འདྲ་བ་ད། ཆབ་སྲིད་བཙོན་པ་མང་པོ་ཅིག་ལ་ཡང་གནད་དོན་མང་པོ་ཅིག་ཁོ་རང་ཚོར་མནར་གཅོད་དང་གདུག་རྩུབ་ཕ་གིའི་བོད་ནང་ལོགས་མྱོང་རྒྱུ་དེ་ང་ཚོ་གི་ཕྱི་ལོགས་ལ་སླེབས་མ་ཐུབ་དང་པོ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་འདུག་དེ་གནས་ཚུལ་དེ་ཕྱི་ལོགས་སླེབས་པ་ཡིན་ནའང་ད་དུས་མང་པོ་ལོ་མང་པོ་ཅིག་གི་རྗེས་ལ་དེ་འདྲའི་ཤེས་རྟོགས་བྱུང་ཡ་གི་གནས་སྟངས་མང་པོ་ཅིག་དེ་དཀའ་ངལ་ཅིག་དེ་འདྲ་འཕྲད་ཀྱི་འདུག་གཉིས་པ་དེ་ལ་ད་ང་ཚོས་ཀྱི་དཀའ་ངལ་ཅིག་ང་ཚོའི་གནད་དོན་ག་དུས་ཅིག་གི་ཧ་གོ་བ་ཡིན་ན་ང་རང་ཚོ་ཚོགས་པ་གྲོལ་ཡིན་ན་ཆབ་སྲིད་བཙོན་པ་གི་ཐོ་གཞུང་ཅིག་ཉར་གྱི་ཡོད་རེད

རྒྱུད་འདི་ཇི་བདེ་བར་འགྲོ་རྒྱུ་རེད། ལགས་སོ་བསྟན་འཛིན་ཟླ་བ་ལགས་ཨ་ནེ་གཞན་དག་གཅིག་གིས་ད་ཅིག་རྣམ་པ་ཚོ་འགྲོ་བ་མིའི་ཐོབ་ཐང་དང་དེ་འདྲའི་སྒང་ལ་ཉམས་ཞིབ་བྱེད་མཁན་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཅིག་དམིགས་བསལ་གྱི་བྱེ་བྲག་ཏུ་ད་ཅིག་ང་རང་ཚོ་བོད་ལ་འབྲེལ་བ་ཡོད་པ་ཞེ་པོ་ཅིག་ཡིན་པ་སོང་ཙང་ཨ་ནེ་ཅིག་ད་བོད་པ་ཡང་ཕྱི་ལོགས་ན་ཡོད་མཁན་མང་པོ་ཅིག་ལ་རྒྱ་ནག་གཞུང་གིས་དབྱེ་འབྱེད་ད་ལས་པ་ཤུགས་ཆེན་པོ་ཅིག་གི་ནས་བྱུང་བསྡད་ཀྱི་འདུག་བ་དཔེར་ཆ་བཞག་ན་ད་ཅིག་ཕྱི་ལོགས་ན་ཡོད་རྒྱུ་གི་ཕྱི་རྒྱལ་གྱི་མི་སེར་ཡིན་པ་གི་བོད་པ་མང་པོ་ལ་ཡང་ཅིག་མཐོང་མཆན་མ་སྤྲད་ཡ་དང་ནང་མི་ཐུག་མ་བཅུག་ཡ་དང། དེ་ག་ནང་བཞིན་གྱི་ཡང་གཅིག་ཡོད། སྐྱབས་བཅོལ་ན་སྐྱབས་བཅོལ་རང་གི་ངོ་བོ་གྱི་ཐོག་ནས་བསྡད་ཡོད་རྒྱུ་གྱི་བོད་པ་མང་པོ་ཅིག་གིས་རྒྱ་ནག་གཞུང་གིས་ཡང་གཅིག་ཁོ་རང་ཚོའི་ནང་མི་ཚུར་ཡོང་མ་བཅུག་ཡ་ཕ་གི་ནས་བཀག་སྡོམ་བྱེད་ཡ་ཕ་ཡ་ནས་ཞུས་ན་ཡང་གཅིག་གི་དཀའ་ངལ་འཕྲད་དེ་འདྲ་མང་པོ་ཅིག་བྱུང་གི་འདུག་བ་དེ་དེ་ཚོ་ཡང་གཅིག་རྒྱལ་སྤྱིའི་སྡིངས་ཆ་དང་རྒྱལ་སྤྱིའི་ཁྲིམས་དང་དེ་འདྲའི་གི་སྒང་ནས། གཏུག་བཤེར་བྱེད་ཡ་འདྲ་བོ་དང་རྒྱ་ནག་གཞུང་ལ་ཕྱི་འབྲེལ་གྱི་བརྒྱུད་ལམ་གྱི་ཐོག་ནས་ལུང་པ་གཞན་དག་གི་ཅིག་ཡང་མང་གཙོ་དང་རང་དབང་གི་ལུང་པ་མང་པོ་ཡོད་རེད་བ་དེ་ཚོས་ཀྱི་གནོན་ཤུགས་སྤྲད་ཡ་དང་དེ་འདྲའི་གྱི་གནས་ཚུལ་ཅིག་བྱུང་ཐུབ་ཀྱི་ཡོད་ན། ད་ད་ལྟ་རྒྱ་ནག་གཞུང་གིས་བོད་ཀྱི་ཕྱི་ལོགས་ལ་ད་དམ་དྲག་བྱེད་ཡ་དང་སྟངས་འཛིན་བྱེད་བཞིན་ཡོད་པ་འདི་ད་ད་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ད་འདི་སྐད་ཆ་འདི་ཤུགས་ཆེན་པོ་ཞིག་འགྲོ་འདུག། དམིགས་བསལ་གྱིས་ད་ལྟ་སྟབས་བདེ་ཤུགས་ཆེན་པོ་འགྲོ་བས་འདིའི་དོ་སྣང་དེ་ཤུགས་ཆེ་གཅིག་རྒྱལ་སྤྱིའི་ཀྱི་ད་ལྟ་འདི་ལ་འགྲོ་འདུག་ད་ད་ལྟ་དམིགས་བསལ་གྱི་ཡུ་གུར་གྱི་ད་ལྟ་ཡུ་གུར་གྱི་མི་རིགས་དང་ཁོ་རང་ཚོ་ད་ག་ནང་བཞིན་གྱི་ཧོང་ཀོང་གི་མི་དང་ཐའེ་ཝན་གྱི་མི་ཁོ་རང་ཚོ་ལ་དེ་འདྲའི་གྱི་གཅིག་དྲག་གནོན་དེ་ཚོ་བྱུང་བསྡད་པའི་ཀྱི་གནད་དོན་གཅིག་རྒྱལ་སྤྱིའི་ཀྱི་སྤྱི་ཚོགས་ནང་ལོགས་ལ་བགྲོ་གླེང་ཡིན་ན་འདི་ཤུགས་ཆེན་པོ་ཞིག་འགྲོ་འདུག་ཡིན་པས་ན། ང་རང་ཚོའི་བོད་པའི་གྱི་ད་ལྟའི་གནས་སྟངས་འདི་ལོ་ཤས་ཤིག་དེའི་སྔོན་ལ་ངས་ལབ་པ་ནང་བཞིན་གྱི་ད་ལྟའི་གནད་དོན་འདི་ང་ཚོ་ལ་ལོ་མང་པོའི་གྱི་སྔོན་ལ་ད་དུང་དཀའ་ངལ་འཕྲད་བསྡད་ཡོད་རེད་དེ་དཀའ་ངལ་དེ་ད་དུང་དཀའ་ངལ་འཕྲད་བསྡད་ཡོད་རེད་ཡིན་པས་ན་ད་ལྟའི་རྒྱལ་སྤྱིའི་གྱི་སྤྱི་ཚོགས་ནང་ལོགས་ལ་ད་ལྟ་བོད་པའི་གྱི་གནད་དོན་འདི་ག་ལ་ཤུགས་ཆེན་པོ་ཅིག་འགྲོ་ཐུབ་མི་འདུག་དེ་འདྲ་ཡིན་དུས་ད་འདི་ག་ལ་དང་པོ་དེ་ལ་ང་ཚོས་གྱི་ང་རང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་འདི་ག་ལ་ངེད་ཀྱི་གོ་རྟོགས་གྱི་ཞེ་དྲག་ཅིག་མེད་པ་དང་ད་ག་ནང་བཞིན་གྱི་ཨ་ནི་ཅིག་འགོ་འགོ་ཁྲིད་ཡིན་པས་འདི་ག་ལ་ཨ་ནི་ཅིག་ཅིག་ག་རེ་ལབ་དགོས་རེད་ཐབས་ཇུས་འདྲ་པོ་ཅིག་མེད་པ་འདྲ་པོ་ཅིག་ད་དེ་འདྲའི་ཀྱི་ཅིག་ངོ་བོ་མཐོང་དེ་ཀུན་ཏུ། ཨ་ནི་ང་ཚོ་ཚོགས་པ་འགྲོ་བཞིན་ཡོད་ད་ད་ལྟ་ཉེ་བའི་ཆར་ལ་ད་ང་ཚོས་ཀྱི་འདི་ག་ལ་ལས་ཀ་བྱེད་རྒྱུ་ཅིག་འགོ་ཚུགས་ཡོད་རེད་ཨ་ང་ཚོས་ཀྱི་ད་དུང་ཡོད་ད་ད་ད། འདི་ག་ལ་དམིགས་བསལ་གྱི་ད་ད་ང་ཚོ་སྙན་ཐོ་ཅིག་སྒང་ལ་འདུག་ལས་ཀ་བྱེད་ཀྱི་ཡོད་ཨ་ནི་སྙན་ཐོ་འདི་ཕལ་ཆེར་ད་འདི་ང་ཚོ་མགྱོགས་པོ་ད་ལོ་ཅིག་གི་ནང་ལོགས་འདོན་རྒྱུའི་རེ་བ་བྱེད་ཀྱི་ཡོད་ད་འདི་སྙན་ཐོ་འདིས་ང་ཚོ་ཀྱི་དམིགས་ཡུལ་འདི་ད་རྒྱལ་སྤྱིའི་ཀྱི་སྤྱི་ཚོགས་ནང་ལོགས་ལ་ཡང་ད་ད་བོད་བོད།

བོད་ནས་ད་ལུང་པ་གཞན་དག་ལ་བྲོས་འགྲོ་རྒྱུ་གི་རིགས་དེ་ཚོ་བོད་པ་མང་ཆེ་བ་གི་ཐེམ་ཐོ་ལབ་གི་རེད་བ་ད་ཧུ་ཁུ་ཟེར་ཡ་དེ་དག་ཅིག་སོ་སོ་སོ་སོ་ཅིག་ཐེམ་ཁ་ཅིག་ཡོད་རེད་བ་ས་ཆ་དང་དག་ཅིག་ས་ཞིང་དང་ནོར་ལུག་དང་ག་རེ་ཡིན་ན་རྒྱུ་ནོར་དེ་དེ་དེ་ཐེམ་ཐོ་ཚང་མ་ཁོ་ཚོ་གི་རྦད་དུ་རྒྱ་ནག་གཞུང་གི་མེད་པར་བཏང་ནི་དེ་ཁྱོད་ཀྱི་མིང་གི་མིང་གཞུང་གི་ནང་ནས་ཐོ་གཞུང་དེ་གི་ནང་ནས་བཏོན་བྱས་ནི་ད་གང་ལྟར་ལུང་པ་དེ་དང་ས་ཆ་དེ་གི་མི་རྦད་དུ་མ་ཡིན་པ་ཅིག་ཁྲིམས་ཐོག་ནས་རྦད་དུ་མེད་པ་ཅིག་བཟོས་བཞག་གི་འདུག་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་དེའི་སྒང་ཉམས་ཞིབ་འདྲ་བོ་བྱས་ཡོད་རེད་བ། ཡོད་ན་དེ་གི་ཡང་བོད་པ་མང་པོ་ཅིག་གི་ནི་མི་ཚེ་དང། མ་འོངས་པ་དང་དེ་འདྲའི་ལ་དོ་ཕོག་ཧ་ཅང་གི་ཆེ་པོ་འགྲོ་གི་ཡོད་རེད་བ། ད་ལྟ་ཁྱིམ་ད་ལྟ་ཁྱིམ་ཐོ་ཁྱོད་རང་གི་ཧུ་ཁུ་ལ་དེ་རྒྱ་ནག་གཞུང་གི་ལག་པ་འཆང་ས་ཅིག་གཙོ་བོ་འདི་ཆགས་ཀྱི་འདུག་ཁོང་ཚོས་གི་ད་གལ་སྲིད་ཁྱོད་རང་ཚོས་གི་ནང་མི་བཙན་བྱོལ་ལ་ཡོད་བ་ཡིན་ན། ཨ་ནི་འབྲེལ་བ་ད་དུང་མུ་མཐུད་ནས་བྱེད་ཀྱི་ཡོད་ན་ཨ་ནི་ད་དུང་ནང་མི་ཡིས་ད་ལྟ་བཙན་བྱོལ་ལ་ཡོད་དེ་བས་ཀྱི་ཆབ་སྲིད་ཀྱི་ལས་འགུལ་དེ་འདྲ་དང་མཉམ་ཞུགས་བྱེད་ཡ་དང་ཨ་ནི་བོད་ཀྱི་འཐབ་རྩོད་དོན་དུ་ལས་ཀ་བྱེད་ཡ་དང་ཨ་ནི་སྐད་འབོད་དང་དེ་འདྲ་དང་མཉམ་ཞུགས་བྱེད་ཀྱི་ཡོད་པ་དེ་གལ་སྲིད་ཁོ་རང་ཚོ་གི་ཧ་གོ་བ་ཡིན་ན་ཨ་ནི་ཁྱིམ་ཐོ་དེ་ཚོ་ག་རེ་ལབ་དགོས་རེད་ད་ད་ད་མེད་པ་བཟོ་ཡ་ཁྱིམ་ཐོ་དེའི་བརྒྱུད་ནས་ཨ་ནི་བོད་པ་བོད་ནང་ལ་བོད་པ་མང་པོ་ཅིག་གི་ད་སོ་སོ་ཅིག་ག་རེ་ལབ་དགོས་རེད་སོ་སོ་ཀྱི་ནམ་རྒྱུན་མི་ཚེ་ཀྱི་འཚོ་བ་རྒྱུན་ལྡན་སྐྱེལ་ཡ་དང་ཨ་ནི་ཅིག། ད། འཚོ་བ་རྒྱུན་གཏན་ད། འཚོ་བ་དེ་ཚོ་སྐྱེལ་ད་ད་ག་ནང་བཞིན་གྱི་ཨ་ནི། ལས་ཀ་དེ་ཚོ་ཚང་མ་ད་ཁྱིམ་ཐོ་དེ་ཚོ་བརྒྱུད་ནས་རག་བསྡད་ཡོད་ར། ད་དེ་ཁྱིམ་ཐོ་དེ་གི་བརྒྱུད་ནས་ཨ་ནི་གལ་སྲིད། ད་ཕྱི་ལོགས་ལ་བོད་པ་ཡོད་འབྲེལ་བ། ཕྱི་ལོགས་ལ་ཡོད་བོད་པ་དེ་ཚོ་མཉམ་པོ་འབྲེལ་བ་བྱས་ན་ཨ་ནི་ཁོ་ཚོའི་ཁྱིམ་ཐོ་དེ་ད་མེད་པ་བཟོ་གི་རེད་འདུག་ད། ད་དེ་ཁྱིམ་ཐོ་དེ་མེད་པ་བཟོས་ན་ད་བོད་ནང་ལོགས་བོད་མི་མང་པོ་ཅིག་སོ་སོ་གི། ཁ་ལོ་རེད། གནས་སྟངས་ཁོ་རང་ད་ཁག་པོ་ཆགས་བསྡད་ཡོད་ར། དེའི་སྐབས་ལ་ཨ་ནི་ང་ཚོས་ཀྱིས་ད་ཁ་ལོ་རེད། ཨོང་ད་འདི་དཀའ་ངལ་ཅིག་འཕྲད་དེ་ང་ཚོས་ཀྱིས་འདྲུ་མཐོང་བསྡད་བསྡད་འདྲ་པོ་ཞིག་རེད་ཤག། ཨ་ནི་བསྟན་འཛིན་ཟླ་བ་ལགས་ད་ཅིག་རྣམ་པ་ཚོ་གི་སྤྱི་ཡོངས་ཀྱི་ཐོག་ནས་ཡིན་ན། སྤྱི་བཏང་གི་འཛམ་བུ་གླིང་གི་སྐྱབས་བཅོལ་བ་གི་ཅིག་སྡེ་ཚན་ག་བ་ཡིན་ན་ཡང་སྐྱབས་བཅོལ་བ་གི་སྤྱི་ཚོགས་ཕལ་མོ་ཆེ་གི་ནང་ལ་ད་ཅིག་འཛམ་བུ་གླིང་སྤྱི་བཏང་གི་སེམས་ངག་སེམས་ཁམས་གི་དཀའ་ངལ་འཕྲད་ས་དེ་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་བྱེད་མཁན་ད་དེ་ཚོ་ཚང་མ་གི་ཤུགས་ཆེ་ཤོས་དེ་སྐྱབས་བཅོལ་བ་ཆགས་ཀྱི་འདུག་ལབ་ཀྱི་འདུག་ཨ་ད་སེམས་ཀྱི་ནང་དཀའ་ངལ་དང་སྡུག་བསྔལ་མང་བ་འཕྲད་ཡ་དང Depression ལབ་ད་ཅིག་སེམས་ངལ་གྱི་རིགས་མང་པོ་བྱུང་ཡ་དང་དེ་འདྲ་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་ཡང་སྐྱབས་བཅོལ་བ་གི་སྤྱི་ཚོགས་གཞན་དག་དེ་ཚོ་གི་ནང་ལ་ད་ཅིག་ཡང་དེ་འདྲ་གི་སེམས་ཁམས་གྱི་སྨན་པ་གི་ཐོག་ནས་ད་ཅིག་ལྟ་སྐྱོང་བྱེད་མཁན་དེ་འདྲ་མང་པོ་འདུག་བ་ང་ཚོའི་བོད་པ་ལ་ཡང་རྒྱ་ནག་གཞུང་གི་ད་ཅིག་ལུས་སེམས་གཉིས་ཀ་གི་མནར་གཅོད་དང། ཨ་ནི་ཅིག་དཀའ་ངལ་མང་པོ་ཅིག་བཟོ་གི་ཡོད་རེད་བ་དེ་འདྲ་ཡིན་དུས་ཡང་ཅིག་བོད་པ་དེ་ཚོ་ལ་སེམས་ཁམས་ཀྱི་ཐོག་ནས་ལམ་སྟོན་བྱེད་ཡ་དང། དེ་འདྲའི་དགོས་གལ་འདྲ་བོ་ཡང་མཐོང་སོང་བས་དེ་འདྲའི་གི་ང་ཚོའི་བོད་པ་སྤྱི་ཚོགས་ནང་ཡང་ཅིག་དེ་འདྲའི་གི་ཞབས་ཕྱི་ཞུ་དགོས་པའི་གནས་སྟངས་འདྲ་བོ་གང་མཐོང་སོང་བས་ལགས། བཙན་བྱོལ་སྤྱི་ཚོགས་ནང་ལ་ཡོད། དེ་སེམས་ཁམས་ཀྱི་ཐོག་ནས་ད་ལྟ་ད་ང་ཚོ། དཀའ་ངལ་དེ་ཆེན་པོ་འཕྲད་བསྡད་ཡོད་རེད་དམིགས་བསལ་ཁྱོད་རང་ཞུས་ན་ཅིག་སྐྱབས་བཅོལ་ཡིན་པ་ན་ད་བོད་པ་ཅིག་ཡིན་པ་བྱས་ད་ག་ནང་བཞིན་སྐྱབས་བཅོལ་ཡིན་པ་བྱས་དམིགས་བསལ་གྱི་གལ་སྲིད་ཁྱོད་རང་ཆབ་སྲིད་བཙོན་ཟུར་ཅིག་ཡིན་པ་ན་སེམས་ཁམས་ཀྱི་ཐོག་ནས་དཀའ་ངལ་མང་པོ་ཞིག་འཕྲད་བསྡད་ཡོད་རེད་ད་དེ་སེམས་ཁམས་ཀྱི་སྤྱིར་བཏང་གི་དཀའ་ངལ་འཕྲད་ཡས་དེ་སྤྱིར་བཏང་ཀྱི་སྤྱི་ཚོགས་ད་མང་ཆེ་བ་འདྲ་པོ་ཞིག་ནང་ལོགས་ལ་ད་དེ་ལྟ་སྟངས་དེ་ཏིས་ཅིག་ག་ལ་འོ་རེད་ཟུར་ལ་བཞག་བཞག་འདྲ་པོ་ཅིག་ད་ང་ཚོས་ཀྱི་དབྱིན་ཇི་ནང་ཞུས་ན taboo འདྲ་པོ་ཟེར་བྱས་བཤད་ཀྱི་འདུག་ད་གལ་སྲིད་ཁོ་རང་ལ་གལ་སྲིད་གང་ཟག་ཅིག་ལ་སེམས་ཁམས་ཀྱི་དཀའ་ངལ་ཡོད་ལབ་པ་ཡིན་ན་ཨ་ནི་ཅིག་ག་ལ་འོ་རེད་ད། ཕར་ཕྱོགས་དེ་གི་ནོར་འཁྲུལ་ཡིན་པར་དེ་འདྲ་འདྲ་པོ་ཅིག་ངོས་འཛིན་གི་འདུག་ཨ་ནི་མི་མང་པོ་ཅིག་གི་སེམས་ཁམས་དཀའ་ངལ་ཡོད་ནའི་མར་ཅིག་འདོན་མ་ཐུབ་པ་བྱས་བཤད་མ་ཐུབ་པ་བྱས་ཨ་ནི་ཅིག་བཤད་དགོས་བསམ་ནའི་རེད་བཤད་ས་མེད་པ་གི་གནས་སྟངས་འདྲ་པོ་ཅིག་ང་ཚོ་བཙན་བྱོལ་ནང་མི་ཚད་སྤྱི་ཚོགས་ཀྱི་དེ་དཀའ་ངལ་དེ་ཞིག་ངེད་ཡོད་རེད་བསམ་གི་འདུག་ད་ཡིན་ནའི་ཉེ་བའི་ཆར་ལ་ཡ་ད་བཟང་བའི་ཕྱོགས་ནས་ཅིག་མར་བལྟས་པ་ཡིན་ན་ད་ག་ལ་འོ་རེད་སེམས་ཁམས་ཀྱི་འཕྲོད་བསྟེན་གྱི་སྒང་ལ་ཡ་དེང་སང་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་དེ་ག་ལ།

བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཐོག་ནས་ད་ཅིག་སྙན་ཐོ་དེ་འདྲ་མང་པོ་བཏོན་ཨ་ནི་ཅིག་རྒྱལ་སྤྱི་གི་ཚོགས་པ་དང་སྒྲིག་འཛུགས་དང་དེ་འདྲའི་སྡེ་ཁག་མང་པོ་ལ་ཕུལ་བསྡད་ཡོད་རེད་བ་དེ་འདྲ་ཡིན་དུས་ཁྱོད་རང་གི་ཅིག་ཉམས་མྱོང་གི་སྒང་ནས་གཟིགས་པ་ཡིན་ན་ད་ཅིག་དེ་གི་བོད་ཀྱི་གནད་དོན་དང་བོད་པ་དེ་ཚོ་གི་དཀའ་ངལ་དང་སྡུག་བསྔལ་ཟེར་ཡ་ལ་ཅིག་ཕན་ཐོགས་དང་ནུས་པ་འདྲ་བོ་ག་འདྲ་ཅིག་ཐོན་སོང་བསམ་གྱི་འདུག་ལགས། ང་ཚོས་ཀྱི་ལས་འགུལ་མུ་མཐུད་ནས་སྤེལ་དེ་ནི་ཧ་ཅང་གལ་ཆེན་པོ་རེད་བསམ་གྱི་འདུག་ང་ཚོས་ཀྱི་དམིགས་བསལ་མཉམ་འབྲེལ་རྒྱལ་ཚོགས་བརྒྱུད་ནས་ཡིན་ནའི་རེད་གཞུང་ཚབ་ཀྱི་བརྒྱུད་ནས་ཡིན་ནའི་རེད་དེ་འདྲའི་ལས་འགུལ་ཅིག་སྤེལ་བའི་རྐྱེན་གྱིས་ཨ་ནི་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ཀྱི་གནས་སྟངས་མང་པོ་ཆགས་བསྡད་ཀྱི་ཡོད་གནོན་ཤུགས་རྒྱ་ནག་གཞུང་སླེབས་བསྡད་ཀྱི་ཡོད། ཨ་ནི་གནོན་ཤུགས་རྒྱ་ནག་གཞུང་སླེབས་པ་གཅིག་པུ་མ་ཡིན་པར་ཨ་ནི་རྒྱལ་སྤྱི་གི་སྤྱི་ཚོགས་ཡིན་པ་ཡིན་ནའི་རེད་བོད་ཀྱི་ཐོག་ལ་བོད་ཀྱི་གནད་དོན་དང་འབྲེལ་བ་ཡོད་ཀྱི་ཐོག་ལ་ཨ་ནི་དོ་སྣང་ཤུགས་ཆེ་རུ་བྱེད་ཡག་དང་ཁྲིམས་འཆར་དེ་ཚོ་ལག་བསྟར་བྱེད་ཡག་དང་དེ་འདྲ་གི་ཅིག་ང་ཚོས་ཀྱི་ད་རྒྱུན་དུ་མཐོང་བསྡད་ཀྱི་ཡོད་དེ་འདྲ་ཡིན་དུས་ང་ཚོས་ཀྱི་མུ་མཐུད་བྱེད་ད་འདི་ག་ལ་ཨ་ནི་ད་ཞུ་གཏུག་བྱེད་ས་ཡིན་ནའི་རེད་ད་སྙན་ཐོ་ག་བ་ཕུལ་ས་ཡིན་ནའི་མུ་མཐུད་བྱེད་ད་འདི་ལས་ཀ་བྱེད་འདི་གཉིས་ཀྱི་གལ་ཆེན་པོ་ཞིག་མཐོང་གི་འདུག་ལགས། རྣམ་པ་ཚོ་གི་ནི་ལོ་འདི་གི་ནང་ཡང་ཅིག་དམིགས་བསལ་གྱི་ཅིག་བོད་ནང་གི་གནས་ཚུལ་དེ་འདྲའི་ཅིག་ཛ་དྲག་པོ་དང་དེ་འདྲའི་ག་རེ་བྱུང་ཡོད་རེད་ལགས། འདི་ཉེ་བའི་ཆར་ལ་ང་ཚོས་ཀྱི་དོ་སྣང་ཤུགས་ཆེ་རུ་བྱེད་དགོས་པ་འདི་དང་ང་ཚོའི་བོད་ནང་ལོགས་ལ་ཡོད་པའི་བོད་པ་ཚོ་གི་སྐད་ཡིག་དང་ཤེས་ཡོན་གྱི་གནས་སྟངས་འདི་ག་ང་ཚོས་དོ་སྣང་ཤུགས་ཆེན་པོ་ཅིག་བྱེད་དགོས་པ་ཆགས་ཀྱི་འདུག་གང་ཡིན་ཟེར་ན་རྒྱ་ནག་གཞུང་གི་ངོས་ནས་ད། དམིགས་བསལ་གྱིས་ད་ལྟ་ཞི་ཅིན་ཕིན་ཁོ་རང་ད་སྲིད་འཛིན་བསྐོ་བཞག་བྱས་པ་ནས་ཕྱིན་ཆད་ད་བོད་ནང་ལོགས་ལ། བོད་ཀྱི་རིགས་དེ་ཁོ་རང་ད་རྩ་མེད་བཟོ་བའི་ཆེད་དུ་ལ་ཁོ་ཚོས་ཀྱིས་ད་ག་རེ་ལབ་དགོས་རེད། སྐད་ཡིག་གི་སྲིད་ཇུས་དེ་འདྲའི་འཁྱེར་སླེབས་ད་ད་ག་ནང་བཞིན་གྱིས་ཨ་ནི་མི་རིགས་ཁོ་རང་རྩ་མེད་བཏང་ཡག་གི་སྲིད་ཇུས་དེ་འདྲའི་འཁྱེར་སླེབས་པའི་རྐྱེན་གྱིས་ཨ་ནི་བོད་པ་གི་ད་ག་རེ་ལབ་དགོས་རེད། ངོ་བོ་ཁོ་རང་བརླག་བཏང་ཡག་གི་ད་ཅིག་ཉེན་ཁ་འགྲོ་བཞིན་ད་ལྟ་ང་ཚོ་ཤུགས་ཆེན་པོ་མཐོང་བསྡད་ཀྱི་ཡོད་དུས། འདི་དང་བསྟུན་བྱས་ཨ་ནི་བོད་ནང་ལ་ཡོད་པའི་བོད་མི།

ལགས་སོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ང་མཉམ་དུ་གླེང་མོལ་ཞུགས་པ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་ལགས། ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།